མཉམ་བཞག་གི་དུས། དེ་ཁོ་ན་ཉིད་མངོན་སུམ་དུ་རྟོགས་པའི་ཤེས་རབ་ཀྱི་སྒོ་ནས་ཡང་རྫོགས་པའི་བྱང་ཆུབ་ལ་ཉེ་བའམ། འོ་མངོན་དུ་ཕྱོགས་པའི་ས་ཡིན་པས་དུས་མཚན་གྱི་མཐའ་མངོན་དུ་གྱུར་པ་ཞེས་ས་བཤད་པ་ཞེས་སྒྲ་བཤད་དེ་བཤད། དེ་ལ་ངེས་ཚིག་ཡེ་སྲས་བདག་གཉིས་པ་ཤེར་ཕྱིན་གྱི་ཉམས་ལེན་ལྷག་པ། ཐོབ་པའི་སྟོབས་ཀྱིས་འགོག་པའི་སྙོམས་འཇུག་ཐུན་མོང་མ་ཡིན་པ་ཞིག་ཐོབ་པས་ཟེར་བ་བཞིན་དུ་དེ་ལ་དབང་དུ་ཁོ་དེ་རེད་བ་ཁོ་རང་གིས་དེ་འདྲ་བཤད་ཡོང་བ་འདི་ཙམ་ནི་ཤེར་ཕྱིན་གྱི་ཉམས་ལེན་ལྷག་པར་ཐོབ་པའི་སྟོབས་ཀྱིས་འགོག་པའི་སྙོམས་འཇུག་ཐུན་མོང་མ་ཡིན་པ།

ཐོབ་པའི་ཡོན་ཏན་དང་བཅས་པ་མདོར་བསྟན་གྱི་གསུང་གི་བྱེད་པ་ལ་མངོན་དུ་ཕྱོགས་པར་མཉམ་གཞག་སེམས་གནས་ཏེ་ཞེས་པ་ནས་ཤེས་རབ་གནས་པས་འགོག་པ་ཐོབ་པར་འགྱུར་ཟེར་བ་དང་དེ་བཞིན་སྤྱི་བཏང་ཁོ་རང་ལ་ཚིག་ཁོ་རང་ལ་འགྱུར་ཟེར་འདི་ཙམ་མ་འོངས་པའི་ཚིག་རེ་ཁྱབ་པ་རང་དང་མི་ཡ་རེ་ང་རང་ཚོ་སྐད་ཆ་མང་པོ་བྱེད་ཡ་རེད་བ་ཞེས་པའི་བར་གསུངས་ད་ས་འདིར་ཤེར་ཕྱིན་གྱི་ཉམས་ལེན་ལྷག་པ་ཐོབ་པ་ཡིན་པས་སོ། ད་ཤེས་རབ་ཀྱི་ཕར་ཕྱིན་ཉམས་ལེན་ལྷག་པ་ཐོབ་ཚད་གོ་ག་འདྲ་རེད་ཟེར་ན་སྤྱི་བཏང་ཤེས་རབ་ཀྱི་ཕར་ཕྱིན་དེ་ད་ས་དང་པོ་དང་གཉིས་པ་དང་གསུམ་པ་དེ་ཚོ་ལ་ཤེས་རབ་ཀྱི་ཕར་ཕྱིན་ཡོད་རེད་བ།

མ་ཟད་པ་གཅིག་ནི་ཟེར་དེ་ས་ལྔ་པའི་གནས་སྐབས་སུ་ཡང་ག་རེ་ལས་ཀ་བྱེད་ཡ་རེད་ཟེར་ན་བྱང་ཕྱོགས་སོ་བདུན་ཕྲ་རགས་ལ་མཁས་པ་དང། བདེན་བཞི་ཕྲ་རགས་ལ་མཁས་པ་སྟེ་ས་བཞི་པ་ལ་ཡིན་པ་ཡོད་ཞི་མོ་ཏོག་ལང་ཤིན་ཏུ་ཤིན་ཏུ་མཁས་པ་ཐོབ་ཚར་བ་རེད། འོ་བདེན་བཞི་ཕྲ་རགས་ལ་མཁས་པ་འདུག་འོ་དེ་སྔོན་མ་སྔོན་དུ་སོང་བ་རེད་བ། སོང་བ་ཡིན་ཙང་བདེན་བཞི་ཕྲ་རགས་ལ་མཁས་པའི་ཤེས་རབ་ཀྱིས་བསྡུས་པའི་ཉམས་ལེན་ལྷག་པ་ཐོབ་པར་མ་ཟད་ཟེར་དེ་ས་བཞི་པ་དང་ལྔ་པའི་བར་ཕྱིན་ཚར་རེད། ད་འདིའི་སྐབས་སུ་རྟེན་འབྲེལ་ལུགས་འབྱུང་དང་ལུགས་ལྡོག་ལ་མཁས་པའི་ཤེས་རབ་ཀྱི་བསླབ་པའི་ཉམས་ལེན་ལྷག་པར་ཐོབ་པ་ཡིན་ཟེར་ད་ནི་རྟགས་མ་དེ། ས་བཞི་པ་དང་ལྔ་པའི་གནས་སྐབས་སུ། ལྷག་པའི་བསླབ་པ་གསུམ་གྱི་ནང་ནས་ཤེས་རབ་ཀྱི་བསླབ་པ་ཟེར་ཡ་མ་ཕར་ཕྱིན་དྲུག་གི་ནང་ནས་ཤེས་རབ་ཀྱི་ཕར་ཕྱིན་ཟེར་ཡ་མ་རེད་དང། ཉམས་ལེན་ལྷག་པ་ཆེས་ལྷག་པར་ཐོབ་པའི་ཐོབ་པའི་ཕྱིར། ད་ཤེར་ཕྱིན་གྱི་བསྔགས་པ་བཤད་པ་ལ། ཤེར་ཕྱིན་གྱི་བསྔགས་པ་བཤད་པ་ལ། ཤེར་ཕྱིན་ཟེར་དེ་ད་སྟོང་ཉིད་རྟོགས་པའི་ཤེས་རབ་དེ་ལ་བཞག་ཡ་ཡིན་པ་རེད། བསྔགས་པ་བཤད་པ་ལ། དེ་ཡང་ད་གའ་སྟོང་ཉིད་རྟོགས་པའི་ཤེས་རབ་ཙམ་གྱིས་དེ་འགྲིག་གི་མ་རེད་བ་ང་རང་ཚོའི་ཤེར་ཕྱིན་ཤེར་ཕྱིན་ཟེར་དེ་ཕར་ཕྱིན་ཟེར་དེ་འདྲ་པོ་འདྲ་པོ་ཅིག་ཡོང་གི་འདུག་བ།

སྒྲ་བཤད་དུ་ཡོད་མཁན་གྱི་ཤེར་ཕྱིན་གྱི་ཕྱག་རྒྱ། གཞན་མ་གཏོགས་ང་ཚོའི་ཤེར་ཕྱིན་ཕར་ཕྱིན་ཡིན་ན། འོ། འདི་འདྲ་ཡིན་པས་མ་ཁྱབ་ཟེར་ཡ་རེད་བ་དམུས་ལོང་དམིགས་བུ་མེད་པ་བྱེ་བ་ཁྲག་ཁྲིག་རྣམས་ཞེས་པས། འོ། སྒྲ་བཤད་དེ་ཚང་མཁན་གྱི་ཤེར་ཕྱིན་ཕར་ཕྱིན་ཡིན་པས། མ་ཁྱབ་ཡིན་ན་ཟེར་གྱི་འདུག་བ། རེད་བ། སྦྱིན་པའི་ཕར་ཕྱིན་འདི་ལ་ག་རེ་དགོས་ཀྱི་འདུག་ཟེར་ན། ངེས་པར་དུ་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཟིན་པ་ཞིག་དགོས་ཀྱི་རེད་ཟེར་གྱི་ཡོད་རེད་བ། སྤྱི་བཏང་ཕར་ཕྱིན་ཡིན་ན་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཟིན་པས་མ་ཁྱབ་རེད་བ། སེམས་བསྐྱེད་བསྔོ་བ་ཤེས་རབ་གསུམ་པོ་གང་རུང་གཅིག་གིས་ཟིན་ན་འགྲིག་གི་རེད་མ་གསུམ་ཀས་ཟིན་དགོས་བ་མ་རེད་བ། འོ། ད་དེ་ལྟར་འདིས་ཕ་རོལ་ཏུ་ཕྱིན་པ་བྱེད་པ་ཟེར་གྱི་སྒྲ་བཤད། བཤད་ཚང་མཁན་གྱི་ཕར་ཕྱིན་དེ་ལ་ངེས་པར་དུ་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཟིན་པ་ཞིག་ཏག་ཏག་དགོས་དགོས་པ་ཡིན་པ་རེད། བྱས་ཙང་འདིར་ཐོབ་པའི་ཤེར་ཕྱིན་ཟེར་ཡག་པོ་དེ་འདྲའོ་དེ་བཤད་འདུག་ཕར་ཕྱིན་དང་པོ་ལྔ་སངས་རྒྱས་ཀྱི་སར་ཁྲིད་པ་དེ་ནི་དེ་འདྲ་དེ་ཤེས་རབ་ཀྱི་ཕར་ཕྱིན་དེ་ལ་རག་ལས་པས་ན་ཨ་ནི་ཤེར་ཕྱིན་གྱི་བསྔགས་པ་དེ་འཆད་པ་བྱེད་པ་ལ། ཇི་ལྟར་ལོང་བའི་ཚོགས་ཀུན་བདེ་བླག་ཏུ་མིག་ད་དེ་རེད་དོ་དམུས་ལོང་དམིགས་བུ་མེད་པ་བྱེ་བ་ཁྲག་ཁྲིག་རྣམས་ཟེར་ཡག་པོ་དང་ཇི་ལྟར་ལོང་བའི་ཚོགས་ཀུན་བདེ་བླག་ཏུ་ཟེར་ཚིག་མི་འདྲ་བ་མ་གཏོགས་དོན་དག་ཏག་ཏག་གཅིག་པ་ལ་འགྲོ་བ་རེད་བ།

འོ་དེས་ན་མིག་དང་ལྡན་པའི་འོ་མིག་དང་འདྲ་བའི་དེ་འདྲའི་བསྔགས་པ་དེ་དང་ལྡན་པ་ཡིན་ཏེ། མིག་དང་ལྡན་པ་འདྲ་བའི་གོ་ས་ནི་ཕར་ཕྱིན་དང་པོ་ལྔ་དེ། དེ་ནི་ག་རེ་འོ་སངས་རྒྱས་ཀྱི་སར་བགྲོད་པར་བྱེད་པའི་ལམ་ལ་འགྲོ་བར་བྱེད་པ་ལ། ཤེས་རབ་ཀྱི་ཕར་ཕྱིན་དང་པོ་དེ་ཚོ་འོ་ཤེས་རབ་ཀྱི་འོ་དེས་ཟིན་དགོས་ས་ཤེས་རབ་ཀྱི་ཕར་ཕྱིན་ཡིན་པ་རེད་ཤེས་རབ་ཀྱི་ཕར་ཕྱིན་གྱིས་ཟིན་དགོས་ས་ཟིན་པ་ལ་ལྟོས་དགོས་པ་ཡིན་ཙང་ཨ་ནི་བསྔགས་པ་དེ་དང་ལྡན་པ་ཡིན། མདོ་སྡུད་པ་ལས་དམུས་ལོང་བ་བྱེ་བ་ཕྲག་གྲངས་ཤམ་འདིར་འགྲོ་བ་ལས། དམུས་ལོང་དམིགས་བུ་མེད་པ་བྱེ་བ་ཁྲག་ཁྲིག་རྣམས་ལམ་ཡང་མི་ཤེས་གྲོང་ཁྱེར་འཇུག་པར་ག་ལ་ཡོད་ཤེས་རབ་མེད་ན་མིག་མེད་ཕ་རོལ་ཕྱིན་ལྔ་ནི་དམིགས་བུ་མེད་པས་བྱང་ཆུབ་རེག་པར་ནུས་མ་ཡིན་ཅེས་ཞེས་དང། ཤེར་ཕྱིན་སུམ་བརྒྱ་ལས་དཔེར་ན་མིག་དང་ལྡན་པའི་མི་ཞིག་མུན་པར་ཞུགས་ནས་ཅི་ཡང་མི་མཐོང་བ་དེ་བཞིན་དུ་གང་དངོས་པོར་ལྷུང་བས་སྦྱིན་པ་ཡོངས་སུ་གཏོང་བའི་བྱང་ཆུབ་སེམས་དཔར་བལྟ་བར་བྱའོ། ཅེས་དང། དེ་ཕྱིར།

ས་དྲུག་པ་བ་དེའི་སྟོང་ཉིད་རྟོགས་པའི་གཞི་ག་རེ་མགོ་དང་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་གཟིགས་པར་གཟིགས་ཚུལ་དེ་བཤད་པ་ལ་སྐབས་དེར་བྱང་སེམས་ས་དྲུག་པ་བས་དེ་ཁོ་ན་ཉིད་གཟིགས་ཚུལ་བཤད་པ་དང། ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་ཇི་ལྟར་བསྟན་པའི་ཚུལ་བཤད་པ་གཉིས། ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་བསྟན་པའི་ཚུལ་དེ་ག་རེ་ཟེར་ན་དབུ་མ་འཇུག་པའི་སྐབས་སུ། དཔལ་ལྡན་ཟླ་བས་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་བཤད་ཀྱི་ཡོད་རེད་བ། དང་པོ་དང་པོ་དེ་ལ་ག་རེ་བཤད་པ་རེད་ཟེར་ན། འོ་ད་གར་བ་ཆོས་ཀྱི་བདག་མེད་ཕྲ་མོ་དེ་བཤད། ད་ཉོན་མོངས་སྐྱོན་རྣམས་མ་ལུས་འཇིག་ཚོགས་ལ་ཟེར་ཏེ་གང་ཟག་གི་བདག་མེད་ཕྲ་མོ་དེ་བཤད་ནས་དེ་གཉིས་ཀ་ལ་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་ལ་བཞག་གོ་རོ། འུ་འདི་ལ་ག་རེ་ཟེར་ན་གང་ཟག་གི་བདག་མེད་ཕྲ་མོ་དང་ཆོས་ཀྱི་བདག་མེད་ཕྲ་མོ་གཉིས་ཀ་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་ཡིན་ཟེར་གོ་རོ། འོ་རྟོགས་ཚུལ་བཤད་པ་གཟིགས་ཚུལ་བཤད་ཅེས་དེའི་རྗེས་སུ་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་འོ་བཤད་ཚུལ་དེ་བཤད། ད་གཟིགས་ཚུལ་དེ་བྱང་སེམས་ས་དྲུག་པ་བ་ལ་སྦྱར། བཤད་མཁན་དེ་དཔལ་ལྡན་ཟླ་བ་རང་ཉིད་ཀྱིས།

ཀྱི་བྱང་ཆུབ་སེམས་དཔའ་དང་སངས་རྒྱས་རྣམས་ལ་དྲིས་ཞེས་གསུང་བ་ཡིན་པ་རེད་བ་ཁོང་རང་གི་ད་ཐུག་ཁོང་རང་གི་ཏུ་ཟིའི་མ་ཆུང་དོང་དོང་རེ་གསུང་བ་ཡིན་པར་བ། འོན་ཀྱང་མདོ་སྡེ་ས་བཅུ་པ་དང་འོ་ན་ཁྱོད་རང་གིས་ད་ལྟ་འདིའི་སྐབས་སུ། སེམས་བསྐྱེད་དྲུག་པའི་སྐབས་སུ་ཁྱོད་རང་གིས་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་བཤད་ཀྱི་ཡིན་ཟེར་གྱི་འདུག་ག། ཁྱོད་རང་གིས་ཧ་མ་གོ་བ་བཤད་བཤད་ཀྱི་ཡིན་པས་ཟེར་ད་ངས་བཤད་ཡས་དེ་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ལ་བརྟེན་ནས་བཤད་ཀྱི་ཡིན་ཟེར་ལབ་པ་རེད་ལན་བརྒྱབ་པ་རེད་བ། འོ་དེ་རེད་འོན་ཀྱང་མདོ་སྡེ་ས་བཅུ་པ་དང་རྒྱས་འབྲིང་བསྡུས་གསུམ་ལ་བཤད་པས་དེའི་རྗེས་སུ་འབྲངས་ནས་འཆད་དགོས་སོ་ཞེ་ན། དེ་ཡང། མདོ་དོན་ལ་རང་དབང་དུ་འཇུག་མི་ནུས་པས་ད་མདོ་རྒྱས་འབྲིང་བསྡུས་གསུམ་གྱི་ནང་ལ་བཤད་བཞག་གོ། དེ་ནི་ག་རེ་ཡིན་པ་ན་ས་བཅུ་པའི་མདོ་ཡི་སྐབས་སུ་བཤད་བཞག་བཤད་པ་ཡིན་ཙང་ད་དེའི་ནང་བཞིན་བཤད་ཤོག་ཟེར་ན་མདོ་ཡི་དོན་རང་དབང་དུ་འཇུག་ནུས་ཀྱི་མི་འདུག་ཟེར་བཤད་ཐུབ་ཀྱི་མི་འདུག་གསུངས། འོ་ན་ག་རེ་བྱེད་ཟེར་ན་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ལ་མགོན་པོ་ཀླུ་སྒྲུབ་ཀྱི་གསུང་རབ་ལ་བལྟ་གི་བལྟ་གི་བྱས་ནས་བཤད་ཀྱི་ཡིན་ཟེར་བ་རེད། ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་སྟོན་པ་ལ་རྒྱལ་བ་རང་ཉིད་ཀྱིས་མདོ་རྒྱུད་དུ་མ་ནས་ལུང་བསྟན་པའི་མགོན་པོ་ཀླུ་སྒྲུབ་ཚད་མའི་སྐྱེས་བུ་ཡིན་པས་དེའི་རྗེས་སུ་འབྲངས་ནས་ང་བཤད་གི་ཡིན་ནོ་ཟེར་ནས་ལན་བསྐྱོན་པ་རེད་བ། འོ་དེ་ཟེར་ནས་དཔལ་ལྡན་ཟླ་བས་གསུང་ངའི་སྒོ་དེ་འདྲས་གསུང་གར་དག་ཚིག་གོ་བྱས་ན་དབུ་མ་འཇུག་པའི་ནང་ལ་ཡོད་ཚ་ཞེས་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་འཆད་པ་ལ་འཆད་པར་དམ་བཅའ་བའི་དམ་བཅའ་དེ་འཆད་པ་ལ་ཇི་ལྟར་དེ་ཡིས་ཆོས་ཟབ་ཆོས་རྟོགས་པ་ལུང་དང་གཞན་ཡང་རིགས་པས་དེ་ལྟར་འཕགས་པ་ཀླུ་སྒྲུབ་དེ་ལྟར་འཕགས་པ་ཀླུ་སྒྲུབ་གཞུང་ལུགས་ལས་ཇི་ལྟར་གནས་པའི་ལུགས་བཞིན་བརྗོད་པར་བྱ། འོ་དེ་དེའི་བར་དུ་གསུངས་པ་རེད་ཅེ། འོ་ན་དེ་ཡིན་ན་མགོན་པོ་ཀླུ་སྒྲུབ་དེས་ནི་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་ཏག་ཏག་བཤད་ཐུབ་མཁན་མགོ་ཁྱོད་རང་ག་འདྲ་ཧ་གོ་ཟེར་ན།

སྟོན་པ་སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ནས་ལོ་བརྒྱད་ཅུ་ལ་བསྟན་པ་ཉམས་འགྲོ་བས་སུ་དེས་བསྟན་པ་དེ་ད་གའ་བར་བསྟན་པ་ནི། ཐེག་ཆེན་གྱི་བསྟན་པ་དེ་ཡིན་པ་རེད་བཞིན་དུ་གསོལ་བྱེད་བཞག་དགོས་རྒྱུ་མཚན་དེ་ཚོ་ལ་ཐུགས་ཁུར་བར་བར་ཉམས་པའི་ཚེ་སྟོན་པའི་མཚན་འཆང་བའི་དགེ་སློང་དུ་གྱུར་ནས་བསྟན་པ་རྒྱས་པར་བྱས་ཏེ་ལོ་བརྒྱ་ལོན་པའི་འོག་ཏུ་འདས་ནས་བདེ་བ་ཅན་དུ་སྐྱེ་བར་བཤད་པའི་ཕྱིར་རེད། ད་འདི་ན་གང་ཆེ་དེ་རེད། ས་བྱས་སོང་ན་གཅིག་ལ་ག་རེ་རྔ་བོ་ཆེའི་མདོ་ལ་ས་བདུན་པ་ཡིན་ནོ་བཤད་ཡོད་པ་ཡིན་པ་རེད་ད་ལྟ་དེ། ལང་ཀར་གཤེགས་པའི་མདོ་ལ་ས་དང་པོ་བ་ཞེས་བཞག་དེ་ནས་ཡ་གས་བྱེད་ཡོང་དུས་དང་ལོ་དྲུག་བརྒྱ་ཡིན་ན་བཞུགས་ཟེར་གཅིག་ལ་ནི་ལོ་བརྒྱ་ཡིན་ན་བཞུགས་ཟེར་ཡ་རེད་འོ་དེ་ཚོ་དེ་ཚོ་བསྟན་ཚུལ་དག་མི་མཐུན་པ་མི་མཐུན་པ་ཚིག་གི་ཚིག་མི་མཐུན་པ་མང་པོ་ཞིག་ཡོང་གི་འདུག་ཟེར་ཡ་བ་རེད་ལོ་བརྒྱ་ལོན་པའི་འོག་ཏུ་བསྟན་འདི་བ་ཡིན་ཞེས་བཤད་ཅིང་དེ་རྣམས་ལས་འབྱུང་བའི་དུས་དང་མཚན་དང་ལོ་དུ་བཞུགས་མི་མཐུན་པ་ལོ་ག་ཚོད་བཞུགས་པ་མི་མཐུན་པ་གསུངས་པ་དང། རྔ་བོ་ཆེ་ལས་ས་བདུན་པར་བཤད་འདུག་བ་དེ་བས་གཞན་ལས་ས་དང་པོར་ཞིག་ཡ་གས་དེ་མི་འགལ་གཏན་སྲིད་སྤྲུལ་བའི་མཛད་པ་སྟོན་པའི་དབང་དུ་བྱས་པ་ཡིན་པའི་ཕྱིར། ད་དེ་དང་དེའི་གནས་སྐབས་ལ་མགོན་པོ་ཀླུ་སྒྲུབ་དང་ཐུགས་རྒྱུད་གཅིག་པའི་སྤྲུལ་པ་འདྲ་མི་འདྲ་ཡོད་ཙང་སྤྲུལ་པ་འགའ་ཞིག། ལོ་དྲུག་བརྒྱར་བཞུགས་པ་དང་མགོན་པོ་ཀླུ་སྒྲུབ་ཁོ་རང་ངོ་མ་བྱས་ན་ལོ་དྲུག་བརྒྱར་བཞུགས་པ་ཡིན་ཟེར་ཏེ་ཚད་ལྡན་རེ་ཁས་ལེན་གྱི་ཡོད་ས་རེད། དེ་འདྲ་དག་རྒྱ་གར་དེ་ཚོས་དེ་མང་པོ་རྩད་གཅོད་བྱེད་ཀྱི་འདུག་ཁོ་རང་ཚོ་ཚན་རིག་ཡིན་ན་ག་རེ་ཡིན་ན་ཐོག་ནས་ཞིག་བྱེད་ཀྱི་མེད་རུང་ལོ་དྲུག་བརྒྱར་བཞུགས་པ་རེད་ཟེར་ཏེ་དུས་རྒྱུན་རང་ཁས་ལེན་མཐུན་པ་ཞིག་བྱེད་ཀྱི་ཡོད་ས་རེད་ད་ལོ་བརྒྱ་བཞུགས་ཟེར་གང་ཟེར་ལོ་བརྒྱ་ཟེར་ཡ་རེད་འོ་དེ་ག་རེ་ཟེར་ན་ཡང་ད་གཅིག་མགོན་པོ་ཀླུ་སྒྲུབ་ཀྱི་སྤྲུལ་པ་གཅིག་དེ་འདྲས་ཞིག་བཞུགས

ཟབ་མོ་རྟེན་འབྱུང་ལ་སྟོང་ཉིད་ལ་མོས་པ་ཕྲན་ཙམ་ཡོད་ན་ཡང། ཁོ་ཐོས་མ་ཐག་ཏུ་ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་ཟེར་ས་མེད་ཟེར་ཞིག་ལ་གོ་ནས། ལམ་སང་འོ་ད་དེ་ལ་ནི་ཨ་མཆོག་ཐོ་མ་སོང་ན་ཉན་རྒྱུ་མི་འདུག་བསམ་ནས་ཟབ་མོ་རྟེན་འབྱུང་དེ་འོ་སྤོང་བར་གྱུར་རེད་ཅེས། ཁ་ཅིག་ལ་མོས་པ་ལྟར་སྣང་ཡོད་ཀྱང་ད་རང་བཞིན་གྱིས་མེད་པ་དང་མེད་པ་གཉིས་པོ་འདི་གཅིག་པ་གཅིག་རྐྱང་ལ་བཟུང་ནས་ལས་འབྲས་ལ་སྐུར་འདེབས་སུ་འགྲོ་བའི་ལོག་ལྟ་དང་པོ་སྐྱེས། རེད་བ། རང་བཞིན་གྱིས་མེད་པ་དང་མེད་པ་གཉིས་པོ་དེ་གཅིག་པ་གཅིག་རྐྱང་ལ་སོང་ན་ད་རང་བཞིན་གྱིས་མ་གྲུབ་ཟེར་དུས་མེད་ཟེར་ལབ་པར་གོ་གོ། མེད་ཟེར་ལབ་དུས་ལས་འབྲས་མེད་ལས་འབྲས་རང་བཞིན་མ་གྲུབ་ཚུལ་ལབ་དུས་ལས་འབྲས་མེད་ཟེར་གོ། ལས་འབྲས་མེད་ཟེར་ན་ད་ལོག་ལྟ་སྐྱེས་འགྲོ་བ་ལས་འབྲས་མེད་པ་ཁས་ལེན་ན་ལས་འབྲས་མི་འདུག་བསམ་སོང་ལོག་ལྟ་དང་པོ་སྐྱེས། དེ་གོང་ནས་གོང་དུ་གོང་འཕེལ་དུ་ཕྱིན་ཙང་ད་ལས་འབྲས་མེད་སྙམ་པའི་བསམ་བློ་དེ་ཤུགས་ཆེར་ཆེར་ཕྱིན་སོང་ན། དེ་ནི་ཁོའི་དབང་གིས་མེད་པར་ལྟ་བས་རྩ་བ་གཅོད་ཆོག་དགེ་རྩ་ཡིན་ནི་བྱས་ཟེར་བའོ་དེ་བྱས་དུས་དམྱལ་བ་ལ་སྐྱེ་གི་རེད་ཟེར། དགེ་བ་ཡིན་ཚེ་སྐྱོན་ཡོད་ད་ནི་དེ་འདྲའི་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་སྟོན་པ་བྱེད་པ་ལ། སྣོད་རུང་གི་གདུལ་བྱ་དེ་ལ་བག་ཆགས་བཞག་བསྡད་མཁན་ཞིག་ལ་མ་གཏོགས་བག་ཆགས་མ་བཞག་པར་གང་བྱུང་མང་བྱུང་བསྟན་སོང་ན་ཕན་ཡོན་མེད་པ་གནོད་འགྲོ་གི་རེད་གསུང་གི་རེད། འོ། སྐྱེ་བར་འགྱུར་བའི་ཕྱིར། དེའི་རྟགས་རྩ་ཤེས་ལས། སྟོང་པ་ཉིད་ལ་ལྟ་ཉེས་ན་ཤེས་རབ་ཆུང་རྣམས་ཕུང་བར་བྱེད། དེ་དོན་གོ་བྱེད་དཔེ་བཀོད་ལ་ཇི་ལྟར་སྦྲུལ་ལ་གཟུང་ཉེས་དང་རིག་སྔགས་ཉེས་པར་བསྒྲུབས་པ་བཞིན་ཞེས་ཁོ་དཔེ་བཀོད་པ་རེད་བ་དཔེར་ན་མི་གཅིག་གིས་སྦྲུལ་འཇུས་ན་ཁོ་ལ་ག་གེ་མོ་གར་སོ་རེ་སྦྲུལ་གྱིས་སོ་མི་རྒྱག་ཡག་སྔགས་མེད་མཁན་གྱི་མི་གཅིག་གིས་གཟུང་ག་བྱས་ན་དེ་ནི་ཁོ་ལ་ཉེན་ཁ་ཡོང་གོ་བར་བ་ཚོ་དུག་རེ་ཉེན་ཁ་ཡོད་རེད་སྔགས་བཏགས་དང་སྦྲུལ་ཡིན་ཚུལ་སྦྲུལ་དེ་གིས་གནོད་མི་ཐུབ་པའི་སྔགས་ལ་དེ་འདྲའི་སྔགས་རྒྱག་ཤེས་རྒྱག་ཤེས་མཁན་དང། འོ་དེ་འདྲས་ཡིན་ཙང་སྦྲུལ་ཁོ་བཟུང་བཞག་ན་ཁག་ཁ་ཡང་ཉེན་ཁ་ཁ་ཁ་ཡང་མ་རེད་བ་ཁོ་ནང་བཞིན་གཅིག། འོ་སྟོང་ཉིད་སྟོན་ག་སོ་སྟོང་ཉིད་རྟོགས་པའི་སྣོད་རུང་གི་གདུལ་བྱ་ག་སོ་སྟོན་པའི་སྣོད་རུང་གི་གདུལ་བྱ་དེ་ལ། ཟབ་མོ་སྟོང་པ་ཉིད་དེ་ཁོ་ན་སྟོང་པ་ཉིད་ཉན་པའི་བག་ཆགས་བཞག་མཁན་ཅིག་ལ་བསྟན་ན་ཡག་པོ་ཡོད་རེད་བག་ཆགས་མ་བཞག་མཁན་ཞིག་ལ་བསྟན་ན་ཕན་མ་ཐོགས་པ་བྱས་གནོད་སྐྱེལ་འགྲོ་གི་རེད་ཟེར་བ་ད་དེ་ཡིན་པ་རེད་ཞེས་གསུངས་པའི་ཕྱིར་དང། དེའི་འགྲེལ་པ་ཡང་ཀུན་རྫོབ་ལ་སྐུར་བ་མི་འདེབས་པ་ལ། ཀུན་རྫོབ་ལ་སྐུར་བ་མི་འདེབས་པ་སོགས་ཐ་སྙད་དུ་ཡོད་ཟེར་ཏེ། བཞག་ཤེས་མཁན་གཅིག་ལ། སྐུར་བ་མི་འདེབས་པ་ལ་གཟུགས་བརྙན་དང་འདྲ་བའི་ལས་འབྲས་ལ་གནོད་པ་མ་བྱས་པར་དགོས་པ་དང། ཀུན་རྫོབ་ལ་སྐུར་བ་མི་འདེབས་པ་ལ་ཟེར་བ་ག་རེ་ཟེར་ན་རང་བཞིན་མེད་པར་བསྟན་ནས། ཀུན་རྫོབ་ལ་སྐུར་བ་མི་འདེབས་པ་ལ། དེ་འདྲ་མི་དགོས་ག་འདྲའི་བཞག་ཤེས་མཁན་གཅིག་དགོས་པ་རེད་ཟེར་ན་གཟུགས་བརྙན་དང་འདྲ་བའི་ལས་འབྲས་ལ་གནོད་པ་མ་བྱེད་པ་ཞིག་དགོས་པ་རེད་གཟུགས་བརྙན་དང་འདྲ་བའི་ལས་འབྲས་ཟེར་ན་རང་བཞིན་གྱིས་མ་གྲུབ་ཀྱང་ཐ་སྙད་དུ་ཡོད་རང་བཞིན་གྱིས་གྲུབ་པར་སྣང་ཡང་རང་བཞིན་གྲུབ་པ་མ་རེད་ཟེར་བ་འཇོག་ཤེས་མཁན་ཅིག་ལ་དགོས་པ་དང་དོན་དམ་པར་སྒྲོ་མི་འདོགས་པ་ལ་སྒྲོ་མི་འདོགས་པ་ལ་དངོས་པོ་རང་བཞིན་མེད་པ་ཁོ་ན་ལ་ལས་འབྲས་ཀྱི་རྣམ་གཞག་འཇོག་ཤེས་པ་དགོས་པར་གསུངས་པ་དང། ད་གང་ཅི།

ཐ་མལ་མ་ཡིན་ཇི་སྙེད་དུ། གཅིག་ནི་ངན་འགྲོ་འགྲོ་ཉིད་ལ་ཁག་སོང་ངན་འགྲོ་ཉིད་འགྲོ་ལ་ཞེས་དུས་དེར་ཡོད་པས་ཀུན་རྫོབ་ལ་སྐུར་བ་འདེབས་མཁན་འདི་ཀུན་རྫོབ་ལ་སྐུར་བ་འདེབས་མཁན་འདི་དེ་ངན་འགྲོ་ལ་འགྲོ་ཉེན་ཆགས་སོ་ག་རེ་རེད་ཟེར་ན་ཀུན་རྫོབ་ལ་སྐུར་བ་བཏབ་ན་དངོས་པོ་མེད་ཟེར་ལབ་དགོས་རེད་བ་རང་བཞིན་གྱིས་མེད་ན་མེད་དགོས་ཀྱི་རེད་ཟེར་ལབ་དེ་མེད་ན་ལས་འབྲས་མེད་པ་ཁས་ལེན་ལས་འབྲས་མེད་ན་ངན་འགྲོ་ལ་འགྲོ་བ་རེད་ཐ་མལ་མ་ཡིན་ཞི་ཉིད་དུ་ཟེར་ད་འདི་ག་རེ་ཡིན་ན་སྒྲོ་འདོགས་དེ་ལ་སྦྱར་དགོས་ཡ་མེད་འགྲོ་ཐ་མལ་མ་ཡིན་ཞི་ཉིད་དུ་ཟེར་སྒྲོ་འདོགས་ལ་ཡག་སྦྱར་གི་ཡིན་ནམ་ཞེས་དང་བཅས་དེའི་འགྲེལ་པར་ཡང། དམ་པ་མིན་པ་གང་ཞིག་དམ་པ་མིན་པ་གང་ཞིག་དག་དག་རེད། མི་ཁོ་ལ་སྟོང་ཉིད་བཤད་ན་ཏག་ཏག་གོ་མི་རུང་བའི་གང་ཟག་གང་ཟག་འགའ་ཞིག་ལ་དེ་སྟོན་དུ་མི་འདོད་དུ་མི་རུང་མཁན་དེ་ལ་རེད། དམ་པ་མ་ཡིན་པ་གང་ཞིག་བདག་མེད་པའི་ཆོས་ཉན་པ་དེ་ནི་སྤངས་པ་དང། ཕྱིན་ཅི་ལོག་ཏུ་རྟོག་པ་ངན་པ་ཁོ་ནར་འགྲོ་ལ། ཞེས་གསུངས་པའི་ཕྱིར་རོ། ད་གང་ཅི་རང་བཞིན་མེད་པར་བསྟན་སོང་ན་ཡང་རེད་བ། ད་ཕལ་ཆེ་བ་དཔེར་ན་དབུ་མ་རང་རྒྱུད་པ་ལྟ་བུ་ལ་ཡང།

ད་ལས་འབྲས་མེད་པ་ཁོ་རང་རང་ལ་ཏག་ཏག་ངོས་འཛིན་གནང་གི་ཡོད་ཚད་ནི་མེད་པ་དེ་རེད། འོ་དེ་བྱས་དེ་ལྟར་ཐལ་འགྱུར་ལུགས་འདི་དཀའ་ལས་ཁག་པོ་ཞུ་བྱེད་ཀྱི་ཟེར་ཡས་ཁོ་འདི་ཡིན་པར། སྣོད་རུང་གི་གདུལ་བྱ་ལ་བསྟན་པར་བྱ་བ་ཡིན་ཨང་དེ་མིན་སུ་དམ་པ་མིན་པ་ནི་ཕྱིན་ཅི་ལོག་ཏུ་ངན་འགྲོ་འགྲོ་ལ་ཞེས་གསུངས་པའི་ཕྱིར། ངེས་དོན་གྱི་བསྟན་བཅོས་དེས་ངེས་པའི་བག་ཆགས་བཞག་པའི་སྣོད་རུང་གི་གདུལ་བྱ་ལ་བསྟན་པར་བྱ་བ་ཡིན་གྱི། ངེས་པའི་བག་ཆགས་མ་བཞག་པའི་སྣོད་མི་རུང་གི་གདུལ་བྱ་ལ་བསྟན་པར་བྱ་བ་མ་ཡིན། མ་ཡིན་ན། མ་ཡིན་ཟེར་ལབ་ཚར་བ་དང་འདྲ། མ་ཡིན་ན་འོ་ན་སྣོད་རུང་གི་གདུལ་བྱ་ཟེར་ན་སུ་རེད་སྣོད་མི་རུང་གི་གདུལ་བྱ་ཟེར་ན་གང་འདྲ་ཞིག་དགོས་པ་རེད་ཁོ་ལ་ཁྱད་ཆོས་གང་འདྲ་ཞིག་ཚང་དགོས་པ་རེད་ཟེར་སྐད་ཆ་དྲིས་ཡོང་དུས་ད་འོ་དེ་ནི་དེ་ཡང་སྟོང་ཉིད་ཚུལ་བཞིན་དུ་ཐོས། ཡ་བྱས་སྟོང་ཉིད་ཚུལ་བཞིན་དུ་ཡ་ཐོས། ཐོས་པ་ལ་བརྟེན་ནས་ཐོས་པའི་དོན་དེ་ཚུལ་བཞིན་དུ་གོ་བ་ལ་བརྟེན་ནས་ཇི་ལྟར་སྟོང་ཉིད་ཚུལ་བཞིན་དུ་གོ་སྟོང་ཉིད་ཤེས་ཡོང་དུས་ཚུལ་བཞིན་ཏག་ཏག་གོ། ཐོས་པའི་དོན་དེ་ཉིད་ཚུལ་བཞིན་དུ།

བསྟན་པ་ལ་བརྟེན་ན་རང་ཉིད་ཀྱིས་སྟོང་པ་ཉིད་ཚུལ་བཞིན་དུ་གོ་བ་ལ་བརྟེན་ཏེ་དཔེ་མི་སྲིད་དགའ་བོ་བྱུང་དེ་ནས་ནི་དགའ་བ་ལས་བྱུང་མཆི་མས་མིག་བརླན་ཞིང་ཟེར་བ་འོ་ལུས་ཀྱི་བ་སྤུ་ལྡང་བ་འབྱུང་བ་གང་ཡིན་པ་དེ་ལ་རྫོགས་པའི་སངས་རྒྱས་བློ་ཡི་ས་བོན་ཡོད་ཟེར་བའི་སྟོང་ཉིད་སྟོན་པའི་སྣོད་ག་རེ་ཟེར་དགོས་བག་ཆགས་དེ་ཁོའི་རྒྱུད་དུ་ཡོད་རེད་བསྟན་ན་ཁོ་ཏག་ཏག་སྟོང་ཉིད་རྟོགས་ཐུབ་པའི་སྣོད་ག་རེ་ཟེར་དགོས་ས་བོན་དེ་ཁོ་ལ་ཡོད་རེད་དེ་ལ་དམ་པའི་དོན་གྱི་བདེན་པ་བསྟན་པར་བྱ། དེ་ལྟ་བུའི་སྣོད་རུང་གི་གདུལ་བྱ་དེ་ལའང་སའི་མཐའ་གཉིས་སུ་མ་ལྷུང་བའི་ཟབ་མོའི་ཆོས་ལ་མོས་པའི་ཡོན་ཏན་ཡོད་པ་མ་ཟད་ད་ལྟ་དེ་ཡོད་སོང་ང། ལྟ་བ་སྟོང་ཉིད་སྟོན་པའི་སྣོད་རུང་གི་གདུལ་བྱ་ད་ལྟ་དངོས་སུ་ཁོ་ལ་མཐའ་གཉིས་སུ་མ་ལྷུང་བར་ལྟ་བ་ཏག་ཏག་གོ་ཐུབ་མཁན་མ་རེད་ཡོན་ཏན་དེ་ཡོད་པ་མ་ཟད་ད་དུང་ཡང་དེ་མེད་པའི་ཡོན་ཏན་འདུག་ཟེར་ལ་ག་རེ་འདུག་གོ་ཟེར་ན་རྒྱ་ཆེ་བའི་ཆོས་ལ་མོས་པའི་ཡོན་ཏན་རྟག་ཡོང་གི་རེད་ག་རེ་ཞོག་ཟེར་ན་ད་སྐྱེ་བ་ཐམས་ཅད་དུ་སྟོང་ཉིད་བསྒོམ་པའི་རྟེན་གྱིས་མི་ཕོངས་པར་བྱ་བའི་ཆེད་དུ་ད་མི་དགོས་པས་དང་པོ་རང་ལ་བས། ང་རང་ཙམ་དེང་སང་དཀའ་སྤྱད་མ་སོང་བས། ཆ་བཞི་མང་པོ་ཞིག་བཏིང་བྱས་ཡོང་མཁན་ཅིག་རེད་འདུག་བ། བྱ་བའི་སྐྱེ་བ་ཐམས་ཅད་དུ་སྟོང་ཉིད་བསྒོམ་པའི་རྟེན་གྱིས་མི་ཕོངས་པ་བྱ་བའི་ཕྱིར་དུ་ཚུལ་ཁྲིམས་ཡང་དག་པར་བསྲུང་བར་བྱེད། ད་དེ་འདྲ་བ་ད་ལྟ་ཁོ་ཚེ་འདི་ལ། ཟབ་མོ་སྟོང་པ་ཉིད་བཤད་ན་ཏག་ཏག་གོ་ཐུབ་མཁན་གྱི་གང་ཟག་ཞིག་རེད་དེ་ཨ་ར་བ། དེ་བཤད་དེ་ད་ཚེ་འདི་རྐྱང་རྐྱང་ལ་སྟོང་ཉིད་བསྒོམ་ནས་དེ་ཙམ་གྱིས་བདག་མེད་ཅིག་ཐང་ལྟར་ཡལ་བ་ཡིན་ན་ཡང་དེ་ཙམ་གྱིས་ཡལ་གའི་གོ་ཆ་ཚང་གོ། ལས་ཀ་དུ་མ་སོང་ན་མཇུག་འགྲིལ་གི་ཡོད་མ་རེད་པ། མ་འགྲིལ་ཚེ་སྐྱེ་བ་མཇུག་མ་ཞིག་ལ་སྐྱེ་བ་ལེན་དུས་ཙམ་ཡང། ད་ག་རང་འོག་སྟོང་ཉིད་སྒོམ་ཐུབ་མཁན་གྱི་གང་ཟག་ཁྱད་པར་ཅན་ལ་སྐྱེ་བ་ལེན་ཐབས་ཤེས་གནང་གི་ཨ་བ། གོ་ཆའི་མཛོད་སྐྱེ་བ་ཐམས་ཅད་དུ་སྟོང་ཉིད་སྒོམ་པའི་རྟེན་གྱིས་མི་ཕོངས་པ་བྱ་བའི་ཆེད་དུ་བྱས་སྟོང་ཉིད་སྒོམ་པའི་རྟེན་གྱི་རྟེན་དེ་ལ་ངན་འགྲོ་རོ་ངན་སོང་འགྲོ་བ་དེ་འདྲ་ཅིག་མི་ཁོམ་པའི་གནས་གཞན་དག་ཅིག་ལ་སྐྱེས་སོང་ན་སྟོང་ཉིད་སྒོམ་ཡས་ཅིག་དང་ཡོང་ཡས་ཡོད་མ་རེད་པ་དེ་ཡོང་དུས་ཙང་ད་ག་རང་འོག་ད་ང་ཚོ་དལ་འབྱོར་གྱི་ཆོས་བཅོ་བརྒྱད་དང་ལྡན་པའི་མི་ལུས་ནང་བཞིན་རེད་པ་དེ་འདྲའི་ཞིག་ཐོབ་དགོས་ཀྱི་འདུག་ངེས་པར་དུ་སྐྱེ་བ་མཇུག་མ་ལ་དེ་མེད་ན་ཚེ་འདི་ལ་སྟོང་ཉིད་བསྟན་ཡོད་ཅིག་གོ་ན་ཡང་སྐྱེ་བ་མཇུག་མ་ཁོ་ལ་ཡང་དེ་མ་བྱུང་ན་སྟོང་ཉིད་དེ་ཏག་ཏག་ཡལ་ག་ལས་ཀ་དུ་མ་སོང་ན་ཐག་ཆོད་འགྲོ་གི་མ་རེད་ལས་ཀ་དེ་མཇུག་སྐྱོང་གི་མ་རེད་བསམ་ནས་ད་སྐྱེ་བ་མཇུག་མ་ལ་ག་རེ་ག་རེ་དགོས་མངོན་མཐོ་ཁྱད་པར་ཅན་ལྷ་དང་མིའི་གོ་འཕང་ཁྱད་པར་ཅན་ཞིག་ཐོབ་པ་བྱེད་པ་ལ་ག་རེ་དགོས་དགོས་རྒྱུ་ག་རེ་མ་བྱུང་ན་འགྲིག་གི་མི་འདུག་བསམ་ཚུལ་ཁྲིམས་མེད་ན་འགྲིག་གི་མི་འདུག་བསམ་པའི་བསམ་བློ་དེ་བཏང་ནས་ཨ་ནི་དེའི་ཆེད་དུ་ཚུལ་ཁྲིམས་ཡང་དག་པ་སྲུང་བར་བྱེད་ཀྱི་རེད་ཅེས་ཐོག་མར། བར་ན་ཚུལ་ཁྲིམས་སྲུང་ནས་མིའི་ལུས་ཐོབ་ན་ཡང། མི་ལུས་ཐོབ་ན་ནི་དེ་ཡག་པོ་རེད། རེད་ན་ཡང། དེ་ལ་ཟ་རྒྱུ་བཏུང་རྒྱུ་ལ་སོགས་པ་དེ་འདྲས་ཕོངས་བསྡད་ན་ཟེར། རང་ཚོའི་འཚོ་བ་ལ་སོགས་པ་དེ་འདྲས་ཕོངས་ན། དེའི་དོན་དག་ལ་ཕར་ཕར་ཕྱིན་ཚུར་ཚུར་བྱས་བསྡད་ན་སྟོང་ཉིད། རྒྱུན་རིང་པོ་སྒོམ་ཡས་དེ་དག་སློབ་སྦྱོང་བྱས་ཏེ་ཡོང་གི་མ་རེད་བསམ། དེ་ཡིན་དུས་སྐྱེ་བ་མཇུག་མ་དེ་ལ་མི་ལུས་ཐོབ་ན་ད་དུང་ཁོ་ལ། འོ། འཚོ་བ་ལ་སོགས་པ་དེ་ཚོས་མི་ཕོངས་པ་བྱ་བའི་ཆེད་དུ། མཇུག་མ་ཁོ་ལ། ལོངས་སྤྱོད་ཡོང་ཡའི་དོན་དག་ལ་ཚེ་དེ་ལ། ཚེ་འདི་ལ།

དེ་ཡང་གཅིག་དང་གཉིས་དང་རྫོགས་ཡས་ཉེན་ཁ་ཡོད་པ་རེད་པ་འོ། ཁོ་ཡོད་པ་ནང་བཞིན་བྱས་ནས། སྟོང་ཉིད་རྟོགས་པའི་དེ་ནི་དགེ་རྩ་དེ་ཡང། རྫོགས་བྱང་དུ་བསྔོ་གི་བསྔོ་གི་མ་བྱས་ན་ཁོང་ཁྲོ་སོགས་ཀྱིས་འཇོམས་ཡས་ཉེན་ཁ་ཡོང་གི་རེད་བསམ་ནས་འོ་ད་ད་དེ་བྱེད་ཨ་རེ་བྱེད། འོ་རྫོགས་པའི་ད་ད་དེ་བ་ཡིན་ན་ག་བ་ཡིན་ན་སྟོང་ཉིད་རྟོགས་པའི་ཤེས་རབ། སྔར་བཤད་པ་དེ་ལྟ་བུའི་སྙིང་རྗེ་ཆེན་པོས་ཟིན་ན། རྫོགས་པའི་བྱང་ཆུབ་ཀྱི་རྒྱུ་རུ་མཐོང་ནས་སྙིང་རྗེ་ཆེན་པོ་བསྒོམ་པ།

བཟོད་པས་མདངས་ལྡན་ཟེར་ཅིག་མདངས་ཟེར་ཅིག་གར་མདངས་ཟེར་ཡས་གོ་ང་རང་ཚོ་དུས་རྒྱུན། འོ། ལུས། གར། འོ། མདངས་དང་ལྡན་པ་ཟེར་ཅིག་ད་ང་རང་ཚོ་མཛེས་པོ་ཟེར་ཅིག་གོ་དོན་གོ་བ་ཡིན་ན་གཙོ་ཆེ་ཤོས་འདི་ཡིན་པ་འདྲ། བྱང། བྱས་ཙང་འདི་བཟོད་པས་མདངས་ལྡན་ཟེར་ཡས་དེ། གཙོ་ཆེ་བ་འདི་སྐྱེས་བུ། གར། འོ། གང་ཟག། འོ། གང་ཟག་ཁྱད་པར་ཅན་འཕགས་པ་སྐྱེས་བུ་དམ་པ་རྣམས་མི་མཉེས་པ་བྱེད་ཡས། ད་ནི་གར། འོ། དེ་ཅིག་ཡོད་ན། རབ་ཏུ་མི་མཉེས་པའི་རྒྱུ་ལ་མི་མཉེས་པར་ཡོང་ཡས་ཡིན། ཨོ་ཨོ་ནི་སོ་སོའི་ལུས་དེ་འདྲ་ཞིག་བྱུང་སོང་ན་ཨ་ནི་དེ་ལ་ཨ་ནི་མདོག་མི་སྡུག་པ་ཞིག་ཡོད་ས་རེད། སྐྱེས་བུ་དམ་པ་རྣམས་མཉེས་པ་བྱེད་མཁན་གྱི་ཨ་ནི་ལུས་ཞིག་ཐོབ་ན་ཨ་ནི་དེ་ལ། ད་རུང་གོ་དེ་བཟོད་པས་མདངས་ལྡན་ཟེར་མདངས་དང་ལྡན་པ་ཞིག་དང་དེ་ལ་ཨ་ནི་གང་ཞིག་སྤྱི་བཏང་དེ་ལ་གོ་ན་འགྲིག་གི་རེད་པ་ང་རང་ཚོའི་རེད་པའང་རེད་པ་བཟོད་པས་མཛེས་ཤིང་སྐྱེས་བུ་དམ་པ་ལ་ཟེར་བཟོད་པས་མཛེས་པ་ཟེར་གོ། མཛེས་པ་དེ་དུས་རྒྱུན་སྤྱི་བཏང་དེ་ལ་བཞག་ན་འགྲིག་ཡོད་ས་རེད་འདུག་གཙོ་ཆེ་བ་དེ་སྐྱེས་བུ་དམ་པ་རྣམས་མཉེས་པ་བྱེད་ཐུབ་པ་དང་མཉེས་པ་ཡོང་ཡས་དེ་ག་བའི་ལུས་དེ་དང། མཉེས་པ་མི་བྱེད་པའི་ལུས་དེ་ལ་ཨ་ནི་བཟོད་པས་མདངས་ལྡན་ཟེར་ད་མདོག་མི་སྡུག་པ་ཟེར་ཟེར་གི་མེད་འགྲོ། འོ་ཐུགས་ཆེ། མཐོང་ནས་དེ་འདྲའི་ཕ་ཆེ་ངེད་ཅིག་གོ་ཉུང་འདིར་སོར་ཞུགས། མདོག་མི་སྡུག་པ་ཞེས་པའི་རྐྱེན་གྱིས། ཨ་ནི་གར་བྱེད་ཟེར་འདོད་ལ་དེ་འདྲ་པོ་འདྲ་པོ་འདུག་བ་དེ། ཁོང་ཁྲོས་གར་བྱེད་ངན་སོང་དུ་འགྲོ་བ་དང་དགེ་རྩ་འཇོམས་པ་དེ་མ་སེར་བཞིན་ལྡོག་མི་འདུག་པ་ཞིག་རེད་ད་རང་དུས་རྒྱུན་ང་རང་མདོག་མི་སྡུག་ཟེར་ན་མི་གོ་མདོག་ཉེས་པ་ཞེས་བརྗོད་ར་ཁོ་ཞིག་ཡོད་རེད། བྱེད་པ་བྱེད་པས་ད་དེའི་རྐྱེན་གྱིས་ཟེར་དེ་ནི་མི་གོ་མདོག་ཉེས་པ་ཡིན་པ་ཙམ་གྱིས་འཕགས་པ་མི་མཉེས་པས་ཁྱབ་པ་ག་ནས་ཡོད་རེད་བ།

ཁོང་ཁྲོས་གཅིག་ཆོད་མེད་རྣམ་སྨིན་འབྲས་བུ་གཙང་མའི་སྐོར་གཙང་མ་བཟོ་ཡས་དེ་འདྲ་ཡོང་སྲིད་པས་འོ་ད་དེ་འདྲས་མེད་ཡིན་ད་ཁོང་ཁྲོས་མི་ཟད་པའི་དོན་ཡིན་གྱི་གར་སུ་ཟ། འབྲས་བུ་འབྱིན་པས་མི་ཟད་པའི་དོན་ཡིན་གྱི་ཁོང་ཁྲོས་མི་ཟད་པའི་དོན་མིན་ནོ་ཟེར་གྱི་བ། དེ་ཡན་ཆད་མཐོང་ནས་དགེ་རྩ་རྣམས་འཇོམས་པ་རྫོགས་བྱང་བསྔོ་བ་བྱེད་པ་དང་ད་ཐེ་གུས་ལས་ཀ་སྐྱོ་བ་རྒྱུགས་མ་ལ་འདི་འདྲས་ཞིག་དགོས་ཀྱི་འདུག་དགོས་ཀྱི་འདུག་སངས་རྒྱས་ཚེ་འདི་ལ་བདེན་པའི་ཆ་ཞིག་འདི་འདྲས་འདི་འདྲས་འདི་འདྲས་མང་པོ་སྟོན་གྱི་འདུག་བ་བསྔོ་བ་དང་བཅས་སངས་རྒྱས་བྱང་སེམས་མ་གཏོགས་པ་ད་འོ་ན་སྟོང་ཉིད་སྟོན་དགོས་རེད་ད་ཀྱེ་སྟོང་ཉིད་སྟོན་ཐུབ་མཁན་དེ་ལ་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱིས་སྤྱི་བཏང་ན་ཉན་ཐོས་ལ་སྟོང་ཉིད་སྟོན་ཐུབ་མཁན་ད་ཡོང་དགོས་རེད་བ། ཡོད་དེ་ག་རེ་ཟེར་ན་སྟོང་ཉིད་མངོན་སུམ་དུ་རྟོགས་མཁན་གྱི་འཕགས་པ་ལ་སྟོང་ཉིད་མངོན་སུམ་དུ་རྟོགས་མྱོང་ཡོད་པས་ཁྱབ་ཙང་རེད། ཡིན་ན་ཡང་ཇི་ལྟ་བ་བཞིན་དུ་སྟོན་ཐུབ་མཁན་དེ་ལ་བྱང་ཆུབ་སེམས་དཔའ་དང་སངས་རྒྱས་རེད་ཅེས་མ་གཏོགས་ཉན་ཐོས་དེ་ཚོས་ཇི་ལྟ་བ་བཞིན་དུ་སྟོན་གནང་ཐུབ་ཀྱི་མེད་ཡིན་པ་འདྲ་འདུག་བ། ཡིན་དུས་སངས་རྒྱས་དང་བྱང་སེམས་མ་གཏོགས་པ་གཞན་གྱིས་སྟོང་ཉིད་རིགས་པའི་རྣམ་གྲངས་ལས

འོ་ཐུགས་ཆེན་རྒྱ་ཆེ་བའི་ཡོན་ཏན་འདི་བྱུང་བ་རེད། ཟབ་མོའི་ཡོན་ཏན་གོ་བར་བྱུང་བ་སོགས་ན་ཡག་གི། འོ་ཟབ་མོ་སྟོང་པ་ཉིད་ཤེས་ཡོང་དུས་ཙམ་ནས་ཀུན་རྫོབ་ལ་སྐུར་བ་མི་འདེབས་པ་དང་དོན་དམ་པར་སྒྲོ་མི་འདོགས་པ་གཉིས་ཀྱི་ཁྱད་ཆོས་གཉིས་ཀྱིས་བསྟན་གསུངས་པ་རེད་པ་ཏག་ཏག་བཤད་ཐུབ་མཁན་གྱི་གོ་བཤད་ཆོག་མཁན་གྱི་གདུལ་བྱ་གོ་ལ། དེ་འདྲའི་ཡོན་ཏན་ཡོད་པ་མ་ཟད་རྒྱ་ཆེ་བའི་ཡོན་ཏན་འདི་འདྲས་འདུག་ཟེར་བ་ལྟར་དེ་བཤད་པ་བྱེད་པ་ལ། དེ་ལ་དེ་ཡི་རྗེས་སུ་འགྲོ་བའི་ཡོན་ཏན་འབྱུང། རྟག་ཏུ་ཚུལ་ཁྲིམས་ཡང་དག་བླངས་ནས་གནས་པར་འགྱུར་ཞེས་ད་སྐྱེ་བ་མཇུག་མ་ལ་མངོན་མཐོ་ལྷ་མིའི་གོ་འཕང་ཞིག་ཐོབ་དགོས་ཀྱི་འདུག་ས་ག་རེ་བྱེད་ཡའི་དོན་དག་ལ་སྟོང་ཉིད་དེ་བརྒྱུད་མར་སྐྱེ་བ་བརྒྱུད་མར་བརྒྱུད་མི་སྐྱེ་བ་མང་པོ་ལ་སྒོམ་ཐུབ་ཡའི་དོན་དག་ལ། རྟག་ཏུ་ཚུལ་ཁྲིམས་ཡང་དག་བླངས་ནས་གནས་པར་འགྱུར་ཞེས་མངོན་མཐོ་ཐོབ་ཡའི་དོན་དུ་ཚུལ་ཁྲིམས་བསྲུང་དགོས་རེད། ད་དེ་ལ་ཡང་སྐྱེ་བ་ལྷ་དང་མིའི་གོ་འཕང་ཐོབ་ན་ཡང་འཚོ་བ་ལ་སོགས་པའི་དེ་འདྲ་ཕོངས་སོང་ན་ཡང་སྟོང་ཉིད་དུ་སྒོམ་བྱས་རྒྱུན་རིང་པོ་བསྡད་ཐུབ་ཀྱི་མ་རེད་དགོངས་ནས་སྐྱེ་བ་མཇུག་མ་དེ་ལ། སོ་སོ་ག་རང་དགོས་འཚོ་བས་མི་ཕོངས་པའི་ཆེད་དུ

དེ་ལ་དེའི་རྗེས་སུ་འགྲོ་བའི་ཡོན་ཏན་འབྱུང་ཞེས་པ་ནས་རྫོགས་པའི་བྱང་ཆུབ་སེམས་དཔའ་རྣམས་ལ་གུས་པར་བྱེད་ཅེས་པའི་བར་གསུངས། དེ་ལྟ་བུའི་ཟབ་མོའི་ཆོས་ལ་མོས་པའི་སྟེང་དུ་རྒྱ་ཆེ་བའི་ཆོས་ལ་མོས་པ་ཉམས་སུ་ལེན་པ་དེ་ནི་ས་དང། དེ་འདྲའི་གང་ཟག་དག་གཉིས་ལེན་སོང་ན་ཁོ་ལ་ཡོན་ཏན་གཉིས་དང་ལྡན་སོང་དེ་ག་འདྲ་བྱེད་ཟེར་ན། འོ་ས་དང་པོ་རབ་ཏུ་དགའ་བ་དེ་མགྱོགས་པོ་མགྱོགས་པོ་ཐོབ་ཐུབ་པ་རེད། འོ་དོན་དུ་གཉེར་བས་ལམ་འདི་མཉན་པར་བྱེད་རིགས་སོ་ཞེས་གདུལ་བྱ་ལ་ཉན་པར་བསྐུལ་བའི་ཚུལ་ལོ་དེ་བཤད་པར་བྱེད་པ་ཟབ་ཅིང་རྒྱ་ཆེའི་ཚུལ་ལ་མཁས་པས་ནི་ཞེས་ནས། དེ་ནི་དོན་དུ་གཉེར་བས་ལམ་འདི་མཉན་པར་གྱིས་པས་ཞེས་བར་གསུངས། སྟོང་ཉིད་ཚུལ་བཞིན་དུ་མི་གོ་ཡང་ད་དེ་གཅིག་རེད་ད་འདི་སྐད་ཆ་རེད་ཀྱི་འདི་ལྟག་མ་དེ་ལ་སྟོང་ཉིད་སྟོན་པའི་སྟོན་པར་བྱེད་པ་ལ་ཟབ་མོ་སྟོང་པ་ཉིད་སྟོན་པར་བྱེད་པ་ལ་གོ་ཚུལ་བཞིན་དུ་གོ་མཁན་ཞིག་ལ་བཤད་དགོས་རེད་མ་གོ་ལ་བཤད་སོང་ན་རྙོག་དྲ་ཆགས་ཀྱི་རེད་ལབ་པ་རེད་པ་འོ་ན་བྱ་བ་དག་ཟེར་ན་ད་དེ་ལ་དམིགས་བསལ་ཟུར་བཤད་པ་ཡིན་པ་འདྲ་འདི་གཤམ་མ་དེ། སྟོང་ཉིད་ཚུལ་བཞིན་དུ་མི་གོ་ཡང་བླ་མ་དམ་པའི་བཀའ་ལས་མི་འདའ་ན། ལས་འབྲས་ལ་མི་གནོད་པའི་ཐབས་བསྟན་པའི་སྒོ་ནས་སྐྱེ་བ་ཕྱི་མ་རྣམས་སུ་སྟོང་ཉིད་སྟོན་པའི་བག་ཆགས་བཞག་པའི་ཕྱིར་དུ་སྟོང་ཉིད་སྟོན་དགོས་པ་རེད། ཡ་ད་ཡ་གི་དེ་སྟོང་ཉིད་སྟོན་པར་བྱེད་པ་ལ་ཏག་ཏག་གོ་མཁན་ཞིག་ལ་བསྟན་དགོས་རེད་ལབ་པ་རེད་པ། འོ་ན་དེ་འདྲའི་ཚེ་སྤྱི་བཏང་དེ་འདྲའི་ཡིན་ཟེར་ད་འོ་ན་དམིགས་བསལ་ལ་ག་རེ་ཟེར་ན་བླ་མ་དམ་པའི་བཀའ་ལས་མི་འདའ་ན་ཟེར་ད་གང་བྱེད། སྟོང་ཉིད་སྟོན་ག་རུ་གང་ཟག་མི་ཁོ་རང་ལ་ཆོས་གསུང་མཁན་དེ་གིས་བླ་མ་དེ་བཀའ་ལས་མ་འདས་པ་བྱས་ཏག་ཏག་ཉན་མཁན་ཞིག་ཡིན་ན་ད་ཁོ་ལ་སྔོན་ལ་ཐབས་ཤེས་ཁོ་ལ་ག་རེ་ཟེར་ན། ལས་འབྲས་ལ་མི་གནོད་པའི་ལས་འབྲས་མེད་ཟེར་ཁོ་ལ་མེད་པ་ཟེར་ཁོ་ལ་མི་གོ་བའི་ཐབས་ཤེས་བསྟན་ནས་ད་ཁོ་གང་བྱེད་འོ་ཐབས་བསྟན་ནས་ཨ་ནི་སྟོང་ཉིད་དུ་བ་གར་བལྟས་དེར་བཤད་རྒྱུ་རེད་གསུངས་ཀྱང་ཡིན་ན་ཡང་སྟོང་ཉིད་བཤད་ཡོང་དུས་དེ་འདྲའི་ཚེ་དོན་ཏག་ཏག་གོ་གི་མེད་ཡ་རེད་འོ་ན་ག་རེའི་ཆེད་དུ་ཟེར་ན་སྐྱེ་བ་མཇུག་མ་ལ་སྟོང་ཉིད་སྟོན་པའི་བག་ཆགས་བཞག་པའི་ཆེད་དུ་ནི་ཚེ་འདི་ལ་སྟོང་ཉིད་ཞིག་བསྟན་དགོས་པ་ཡིན་བཞི་བརྒྱ་པའི་འགྲེལ་པ་ལས། རང་བཞིན་གྱིས་སྟོང་པ་ཉིད་ཀྱི་གཏམ་ལ་གུས་པར་གྱུར་ན་དེ་དང་མཐུན་པའི་རྐྱེན་ཉེ་བར་སྒྲུབ་པའི་སྒོ་ནས་དེ་དང་མཐུན་པའི་རྐྱེན་ཉེ་བར་བསྒྲུབས་ཟེར་ན་ལས་འབྲས་ལ་མི་གནོད་པའི་ཐབས་བསྟན་ཡོད་དེ་རེད་སྒོ་ནས། ཇི་ལྟར་སྟོང་པ་ཉིད་ལ་དང་བ་འཕེལ་བར་འགྱུར་བ་དེ་ལྟར་འོ་བྱ་ཞིང་སྙིང་རྗེ་ཁོ་རང་སྟོང་ཉིད་ལ་བསྒོམ་ཡས་ལ་བསྒོམ་ཡས་དང་ཉན་ཡས་ལ་ཕར་དད་ཅིག་ཡོད་པ་ཡིན་པ་དགའ་པོ་ཅིག་ཡོད་པ་ཡིན་སྙིང་རྗེ་ཆེ་བ་བཅོམ་ལྡན་འདས་དེ་བཞིན་གཤེགས་པ་ལ་བྱས་པ་གཟོ་ཞིང། བདག་ཉིད་ཀྱི་དམ་པའི་ཆོས་ཀྱི་བར་ཆད་ཀྱི་རྒྱུ་མཚན་ཡང་གཡང་ས་ཆེན་པོའི་རྒྱུ་ཡོངས་སུ་སྤང་བར་འདོད་པས་ཡ་ང་བ་ལ་བརྟེན་པ། སྦྱིན་པར་དཀའ་བ་ཡང་སྦྱིན་པ་ཞེས་བསྡུ་བའི་དངོས་པོ་བཞིས་ཀྱང་བསྡུ་བར་བྱ་སྟེ།

ཕར་རྒྱག་མཁན་གྱི་བསླབ་བྱ་ཡིན་ལབ་སོ་སོ་དེ་ལྟར་ལས་ཀ་དེ་རྩ་ནས་བྱེད་མ་ཐུབ་མཁན་ཉམས་ལེན་རྩ་ནས་བྱེད་མ་ཐུབ་མཁན་ཞིག་ལ་མི་ལ་བསླབ་བྱ་བསླབ་བྱ་ཟེར་ཟིན་ཅེས་ཕན་ཐོགས་མ་རག་བར་ཨ་ལི་ཀ་ཨ་ལི་ང་རང་ལ་བྱ་ཞིག་ཁོ་རང་ཨ་ལི་ཨ་ལི་ཁྱོད་རང་ཟེར་ཡོང་གི་རེད་ཐུགས་བྱས་ཙང་མི་ལ་ཕར་བསླབ་བྱ་རྒྱག་ཡས་ཁོ་སོ་སོས་བྱེད་ཐུབ་ཚོད་ཁོ་རང་རང་ཕར་བསླབ་བྱ་རྒྱག་སོང་ན་སོ་སོའི་ལས་ཀ་བྱེད་ཐེངས་པ་ནང་འདིར་ཏག་ཏག་འགྲོ་གི་རེད་མ་གཏོགས་གཞན་སོ་སོའི་ཀ་ཁ་མ་བྱས་པ་ཆོག་མི་ལ་རྒྱག་རྩལ་གཡས་བྱས་པ་གཡོན་བྱས་པ་ཟེར་ན་རྒྱབ་ལོག་ནས། དངོས་སུ་མ་ལབ་ནའི་འོན་ཏེ་དེ་ན་ཨ་ལི་ཁོ་རང་ལ་ང་དང་པོ་ང་ལ་བཤད་བཤད་རྒྱུ་བཤད་ན་ཁོ་རང་བསམ་ཡོད་རང་བཤད་རྩ་འཇིག་རྟེན་དོན་མཐུན་ཟེར་གྱིན་འདུག་འཇིག་རྟེན་གྱི་དོན་དང་མཐུན་པ་མཐུན་པ་ཟེར་དེ་རང་ཕ་གང་བཤད་ཡས་ཀྱི་བསླབ་བྱ་གང་ཀྱང་ཡག་པོ་སོ་སོས་ཉམས་ལེན་བྱེད་ཐུབ་མཁན་གྱི་བྱེད་ཡས་བྱེད་བྱེད་མཁན་གྱི་སྐད་ཆ་གཅིག་ཉམས་ལེན་གྱི་ཕ་བཤད་ན་དེ་ཏག་ཏག་འགྲོ་རེད་དེ་འགྲོ་ན་འཇིག་རྟེན་གྱི་དོན་དང་མཐུན་པ་མཐུན་པ་བྱུང་བ་རེད་དེ་མེད་ན་འཇིག་རྟེན་གྱི་དོན་དང་མཐུན་པ་མཐུན་པ་ཡོང་གི་མེད་ཡིན་པ་འདྲ་འོ་ད་གདུལ་བྱའི་དོན་ལ་སྤྱོད་ཟེར་ད་ག་རེད་ཁོ་ལ་གང་ཐུབ་ཐུབ་ཀྱི་ཕན་ཐོགས་བྱས་ཟེར་མཁན་དེ་རེད་བ་བྱས་ཙང་རང་ཚོ་དེ་འདུག་པ་ཐོག་མར་ཟང་ཟིང་སྦྱིན་པས་སེམས་ཅན་རྣམས། བར་དུ་སྐྱོར་ཁུལ་འདུག་པ་འཁོར་དུ་བསྡུས་ནས་ཆོས་ཀྱིས་ཚིམ་བྱེད་ཤོག་ཟེར་དེ་རེད་བ་དང་པོ་རང་ནས་ཆོས་བསྟན་སོང་ན་ཞེ་དྲག་ཞེ་དྲག་ཉན་ཨམ་ཅོག་ཉན་གྱི་མ་རེད་བྱས་ཙང་དང་པོ་རྔན་པ་རེ་སྤྲད་ཆོག་ཐོག་མར་ཟང་ཟིང་བསྡུ་བྱས་རེད་བ་ཟང་ཟིང་བསྟུལ། དེ་གང་ཙམ་བྱས་ནས་གཟི་ཁུང་རྡོ་བྱས་ནས་དེ་བར་ལ་ཆོས་རེ་བསྟན་དེ་བཤད་ཡོང་ན་སྙིང་རྗེ་པོ་ཡོང་རེད་བ་འོ་དེ་འདྲས་ཡིན་པ་རེད་བྱས་ཙང། སྦྱིན་པར་དཀའ་བ་ཡང་སྦྱིན་བསྡུ་བའི་དངོས་པོ་བཞིས་ཀྱང་བསྡུ་བར་བྱས་ནས་ནི་ཁོ་ལ་སྟོང་ཉིད་བསྟན་པའི་ཐབས་ཤེས་བྱས་ཤོག་གསུང་གི་འགྲོ་བ་ཞིག་དམ་པའི་ཆོས་འདི་འབད་པ་བྱེད་མ་ཐམས་ཅད་ཀྱིས་སྐྱེས་བུ་དམ་པ་སྣོད་དུ་གྱུར་པ་ཉེ་བར་བསྟན་པར་བྱའོ་ཞེས་གསུངས་པ་བཞིན་དེ་ལྟ་བུའི་སྣོད་རུང་གི་གདུལ་བྱ་ཐ་མ། ཐ་མ་ཡན་ཆད་ལ་ཟེར་སྣོད་རུང་བའི་དུ་མ་ཡང་སྟོང་ཉིད་སྟོན་པ་ལ་དེ་ལྟ་ཡང་ཤིན་ཏུ་ཆེན་པོ་རེད། མདོ་ཀུན་ལས་བཏུས་པ་ལས་ཟབ་མོ། ཆོས་ཟབ་མོ་ལ་མོས་པས་བསོད་ནམས་ཐམས་ཅད་སྡུད་པ་ཡིན་ཏེ། སངས་རྒྱས་སུ་མ་གྲུབ་ཀྱི་བར་དུ་འཇིག་རྟེན་པ་དང་འཇིག་རྟེན་ལས་འདས་པའི་ཕུན་སུམ་ཚོགས་པ་ཐམས་ཅད་འགྲུབ་པར་འགྱུར་ཏེ། ཁྱེའུ་རིན་པོ་ཆེའི་མདོ་ལས། དུག་ཟད་མདོ་ཀུན་བཏུས་རྒྱུད་ཁོ་ན་ཚིག་འདི་བཤད་ད། མདོ་ཀུན་བཏུས་ནང་ལ་མང་ཆེ་བ་དེ་ག་རེ་བཤད་ཡོང་སྐོར་དེ་ང་རང་ཚོའི་དབུ་མའི་སྐོར་ད་ག་རང་ནས་ཡོད་རེད་བ། འོག་ཏུ། བར་དུ། ཟབ་མོ་སྟོང་པ་ཉིད་པ། སྟོང་པ་ཉིད་ཀྱི་ལུང་གི་སྒོ་ནས་གཙོ་བོ་སྒྲུབ་ནས་འོང་བ། རིགས་པའི་སྒོ་ནས་རིགས་ཚོགས་དྲུག་གི་སྐབས་སུ་ལུང་དྲངས་ཚིག་ཞིག་དྲངས་ཡོད་པ་རེད་བ། མདོ་ཀུན་བཏུས་སྐབས་སུ་སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་ཡི་ནང་ལ་སྟོང་པ་ཉིད་ཟེར་དེ་འདྲས་དེ་འདྲས་གསུངས་བཞག་ཟེར་ཚུར་དྲངས་པ། བྱས་ཙང་དོན་དུ་འདི་ལ་ཁྱེའུ་རིན་པོ་ཆེས་ཞུས་པའི་མདོ་ཡི་ནང་བཞི་བ་དེ་ཚུར་དྲངས་སོང་ང། འཇམ་དཔལ་བྱང་ཆུབ་སེམས་དཔའ། འོ་ཐབས་ལ་མཁས་པ་དང་བྲལ་བས་བསྐལ་པ་བརྒྱ་སྟོང་དུ་ཕ་རོལ་ཏུ་ཕྱིན་པ་དྲུག་ལ་སྤྱད་པ་བས། བྱང་ཆུབ་སེམས་དཔའ་ཐབས་ལ་མཁས་པ་དང་བྲལ་བ་ཟེར་དེ་སྟོང་ཉིད་སྟོང་པ་ཉིད་ལ་སློབ་སྦྱོང་རྩ་ནས་མེད་མཁན་གྱི་གང་ཟག་དེ་ཚོས་ཕར་ཕྱིན་དྲུག་ལ་སློབ་སྦྱོང་རོ་བྱས་བྱས་བྱས་བྱས་ན་བྱས་རོ། བྱས་ན་ཁོ་བསྐལ་པ་བརྒྱ་སྟོང་དུ་སློབ་སྦྱོང་བྱས་པའི་འབྲས་བུ་བྱས་རོ་ཁོ་དང། ཁོ་ཟུར་གཅིག་ལ་བཞག་གང་གིས་ཆོས་ཀྱི་རྣམ་གྲངས་འདི་ཐེ་ཚོམ་དང་བཅས་ཏེ་ཉན་པ་དེས་མི་གཅིག་གིས་ཟབ་མོ་སྟོང་པ་ཉིད་ལ་ཁོ་རང་དཔེ་དེ་ཏག་ཏག་སྣོད་དུ་མི་རུང་ན་ཡང་ཐེ་ཚོམ་ཡོད་བཞིན་དུ་ཉན་པ་གཉིས་ཀྱི་གར་སོ་ལ་གྲུབ་འབྲས་ཟེར་ནའང་མི་འདུག་འབྲས་བུ་དེ་ཁོ་གཉིས་ཀྱི་མུ་མཐུད་གཅིག་ཕ་ནང་དུ་ཡོད་གཅིག་ཚུར་ནང་དུ་བཞག་སོང་ན་གར་གྱི་སྒོ་གར་ཕྱེ་ཡང་ཡོང་གི་རེད་ཟེར་ན་བསོད་ནམས་དེ་བས་ཆེས་མང་དུ་སྐྱེད་བྱེད་སོ་བྱས་ཙང་སྟོང་ཉིད་ཉན་པ་དེ་གི་ཏྲེ་བསོད་ནམས་གོ་བོ་ཆེ་བ་རེད་གསུང་གི་འདུག་གང་ཐེ་ཚོམ་དེ་འདྲས་སོ་ཐེ་ཚོམ་དང་ལྡན་བཞིན་ཉན་ནས་ཀྱང་སྔ་མ་དེ་ལས་ཀྱང་འབྲས་བུ་ཆེ་བ་ཡོང་གི་འདུག་ན་ཐེ་ཚོམ་མེད་པར་ཉན་ན་ད་དེ་ལས་འབྲས་བུ་ཆེ་བ་ཡོང་དང་ཡོང་བྱས་གང་ཡི་གེར་བྲིས་པ་བྲིས་ནས་ལུང་འབོག་པ་ད་མི་སོ་སོས་རྟོགས་པ་ནང་བཞིན་མི་ལ་བཤད་ན་ད་ད་དུང་དེ་ལས། ཨོ་ཧོ། དེ་རེད་བ་ལུང་འབོག་པ་དང་ཕར་བསྟན་པ་དང་མར་བསྟན་པ་དེ་བྱས། འོ་འཆང་བ་དང། འཆང་བ་ཟེར་དེ་གཞན་དག་ལ་རྒྱ་ཆེར་འཆང་བ་ཟེར་རང་གི་ཉམས་ལེན་བྱེད་པ་དེ་རེད་རོ། གཞན་དག་ལ་རྒྱ་ཆེར་རབ་ཏུ་སྟོན་པ་ལྟ་ཅི་སྨོས་ཆེ་རོ་དེ་ལས་ཀྱང། བསོད་ནམས་ཆེ་བ་རེད་འབྲས་བུ་ཆེ་བར་ཞེས་གསུངས་ཤིང་ཤེར་ཕྱིན་སུམ་བརྒྱ་པ་ལས་ཀྱང་བཅོམ་ལྡན་འདས་ཀྱིས་བཀའ་སྩལ་པ། རབ་འབྱོར་འདི་ཇི་ལྟར་སྙམ་དུ་སེམས་གང་གཱའི་ཀླུང་གི་བྱེ་མ་སྙེད་གང་ཇི་སྙེད་པ། གང་གཱའི་ཀླུང་ཡང་བྱེ་མ་སྙེད་དུ་གྱུར་ན་དེར་གང་གཱའི་ཀླུང་ཟེར་ཆུ་བོ་གང་གཱ་ཞིག་ང་རང་ཆུ་བོ་གང་གཱ་རེད། ཀླུང་ཟེར་ན་ད་ཆུ་བོ་གང་གཱ་རྒྱུག་ས་དེར་འདི་ནི་བྱེ་མ་ལ་ད་ག་ཡིན་པ་བྱེ་མ་དེ་ད་མང་པོ་ཅིག་བཀྲག་བཀྲག་གང་ལ་ཡང་ག་ཡིན་འདི་ཡིན་པ་སྟེ་བྱེ་མའི་གྲངས་ཀ་ལ་ད་ག་ཡིན་འདི་ཡིན་པ་དང། ཇི་སྙེད་པ་གང་གཱའི་ཀླུང་ཡང་ཇི་སྙེད་དུ་གྱུར་ན་གང་དེ་དག་གི་བྱེ་མར་གྱུར་པ་དེ་མང་བ་ཡིན་ནམ། གང་གཱའི་ཀླུང་གོར་མར་རྒྱུད་གཅིག་གིས་ཏིལ་གྱི་ཏིག་ནང་ལ་བྱེ་མ་ལ་མང་བ་ཡིན་པ་ཤེས་མོ། རབ་འབྱོར་གྱིས་གསོལ་པ་བཅོམ་ལྡན་འདས་གང་གཱའི། གང་གཱའི་བྱེ་མ་སྙེད་དུ་གྱུར་པ་དེ་དག་ཉིད་ཀྱང་མང་བ་ལགས་ན་དེ་དག་གི་བྱེ་མར་གྱུར་པ་ལྟ་སྨོས་ཀྱང་ཅི་མང་དང་མང་བྱས་དེ་ནི་དེ་བྱོས་བཅོམ་ལྡན་འདས་ཀྱིས་བཀའ་སྩལ་པ་ད་ཁོ་དཔེ་ལ་བཞག། དཔེ་ལ་བཞག་ནས་རབ་འབྱོར་ཁྱོད་ལ་བསྒོ་བར་བྱའོ་སོ་ད་ང་བཤད་ཀྱི་ཡིན་ད་གསུངས། ཁྱོད་ཀྱིས་ཁོང་དུ་ཆུད་པར་བྱའོ་ཁྱོད་རང་གིས་ཧ་གོ་བར་བྱའོ་ཞེས། གང་གཱའི་ཀླུང་དེ་དག་གི་བྱེ་མ་ཇི་སྙེད་པ་དེ་སྙེད་ཀྱི་འཇིག་རྟེན་གྱི་ཁམས། སྐྱེས་པའམ་བུད་མེད། ལ་ལས་རིན་པོ་ཆེ་སྣ་བདུན་གྱིས་བཀང་སྟེ་དེ་བཞིན་གཤེགས་པ་ལ་སྦྱིན་པ་སྦྱིན་ན་བྱེད། སྐྱེས་པའམ་བུད་མེད་དེ་དེ་བཞིན་གཤེགས་པ་དེ་ལས་བསོད་ནམས་མང་དུ་སྐྱེད་དམ་ཟེར་དེར་ཡིན་དང་ཡིན་དང་གང་བྱེད་དེར་གང་གཱའི་ཀླུང་གི་བྱེ་མ་སྙེད་གྲངས་དང་མཉམ་པའི་འོ་ནས་འཇིག་རྟེན་གྱི་ཁམས་དེ་འདྲ་ལ་རིན་པོ་ཆེ་སྣ་བདུན་གྱིས་བཀང་བྱས་མཁན་ཅིག་ན་དེ་འདྲ་ད་མང་པོ་ཅིག་ཨེ་ནས་རིན་པོ་ཆེ་ང་རང་ཚོ་ཁང་པ་གང་ཕུལ་ན་ཡང་ཞེ་དྲག་དེ་རེད་བ། བསོད་ནམས་ཆེན་པོ་རེད་བ།

སེམས་ཅན་དེ་ངན་སོང་དུ་འགྲོའོ་ཞེས་གསུངས་པའི་ཕྱིར། ད་དེ་ཞེས་བདུད་འདུལ་བའི་ལེའུ་ད་དེ་ཚོ་གང་གང་ལ་དེ་རེད་སྟོང་ཉིད་སྟོང་ཉིད་ངེས་སོང་ན་ཡོད་ཀྱི་ཕན་ཡོན་ཁྱད་པར་ཅན་ཡོད་པར་ཞེས་དང་དགེ་སློང་གང་གིས་ཆོས་ཐམས་ཅད་ཤིན་ཏུ་དུལ་བར་ཤེས་ཤིང་ཉེས་པ་རྣམས་ཀྱི་ཐོག་མའི་མཐའ་ཡང་དེ་རང་བཞིན་གྱིས་དབེན་པར་ཤེས་ཏེ། ཉེས་པ་བྱུང་བའི་འགྱོད་པ་སེལ་ཞིང་བརྟན་པོར་མི་བྱེད་པས་མཚམས་མེད་པའང་ནོན་ན་ཆོ་ག་དང་ཚུལ་ཁྲིམས་ལ་ལོག་པར་ཞུགས་པ་ཕྲན་ཚེགས་ལྟ་སྨོས་ཀྱང་ཅི་དགོས་ཞེས་གསུངས་པ་ད་དེ་རེད་གསུངས་པ་འདིས་ད་ལྟ་དེ་རེད་བདུད་འདུལ་བའི་ལེའུ་ནང་ལ་དགེ་སློང་གང་གིས་ཆོས་ཐམས་ཅད་ཤིན་ཏུ་དུལ་བ་ཤེས་ཤིང། འོ་དེ། ཉེས་པ་རྣམས་ཀྱི་ཐོག་མའི་མཐའ་ཡང་ཅི། རང་བཞིན་གྱིས་དབེན་པར་ཤེས་ན་ད་ང་རང་ཚོ་ལ་སྡིག་པ་སྟོབས་ཆེན་པོ་ཐེབས་པས་བསགས། བསགས་ནས་ནི། སྡིག་ལྟུང་བཤགས་པ་བྱེད་པ་བཤགས་པ་བྱེད་པ་དེའི་ཚེ་ན། དང་པོ་དང་མཇུག་གུ་དེ་ལ་དང་པོ་དང་ཐོག་མ་དང། ཐ་མ་གཉིས་ལ། ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པའི་བསམ་བློ་ཅིག་འཁོར་ཐུབ་ན་བྱས་ནི། འོ། ཉེས་པ་འབྱུང་བའི་འགྱོད་པ་སེལ་ཞིང་ཞེས་དེ་ཅི་ཡོད་ཚེ་ན་མཐའ་ཡས་ཀྱི་ཉེས་པ་འབྱུང་བའི་འགྱོད་པ་སེལ་བས་དེ་ན་ཁོ་ང་རང་ཚོ་ནང་བཞིན་ཅེས་ཆ་ལེ་ཆོ་ལེ་རེ་བྱས་ཞེས་གྲགས།

མཚམས་མེད་ལྔ་དག་ཐུབ་སྐད་དག་པ་དེ་འདྲ་བྱེད་ཐུབ་ན། ཆོ་ག་དང་ཚུལ་ཁྲིམས་ལ་ལོག་པར་ཞུགས་པ་ཟེར་ན་ཉེས་པ་ཆུང་ཆུང་དང་སྟོང་ཉིད་ལ་བསམ་བློ་བཏང་ནས་ཉེས་པ་ཆུང་ཆུང་དག་པ་ད་ཤོད་མི་དགོས་པ་རང་རེད་ཞེས་གསུངས་པའི་ཞེས་དང་མ་སྐྱེས་དགྲའི་མདོ་ལས་མཚམས་མེད་པ་བྱེད་པས་དམ་པའི་ཆོས་འདི་ཐོས་ནས་འཇུག་ཅིང་མོས་ན་དེའི་ལས་དེ་ལས་ཀྱི་སྒྲིབ་པ་ཡིན་ཞེས་ང་མི་སྨྲའོ་ཞེས་ཐལ་བ། མཚམས་མེད་བྱེད་པའི་གང་ཟག་དེ་ཚོས་སྟོང་ཉིད་ཐོས་པའི་སྟེང་ལ་སྟོང་ཉིད་ལ་མོས་པ་བྱས་ན་ནི་དེ་ནི་ཁོའི་དེའི་སྒྲིབ་པ་སྟེ་མཚམས་མེད་ཀྱི་སྒྲིབ་པ་ཡིན་ཟེར་ང་ལབ་ཀྱི་མེད་གསུང་དགོས་ཨ་ད་ཁོ་གང་བྱེད། སྟོང་ཉིད་ལ་མོས་པ་བྱེད་པའི་སྟོབས་ཀྱིས་ཁོ་དེའི་འབྲས་བུ་སྨིན་ཐུབ་གི་མེད་པ་དེ་ལྟ་བུའི་ཕན་ཡོན་འབྱུང་བ་ལ་ཡང་ཟེར། དང། དེ་འདྲའི་དེ་ལྟ་བུའི་ཕན་ཡོན་འབྱུང་བ་ལ་གང་བྱུང་མ་བྱུང་འགྲིག་གི་རེད་ཟེར་བ་མ་རེད། དཔེར་ན་ག་རེ་གོ་དགོས་ཟེར་ན། སེམས། སེམས་རྙེད་བཀུར་དང་གྲགས་པས་ཀུན་ནས་མ་བསླངས་པ་ཅིག་དགོས་པ་རེད། བྱས་པ་ད་དེ་བཟོས་ཀྱི་རྙོག་མ་དེ་ཟེར་བ་ང་རང་ཚོ་གང་བྱེད། གཅིག་གོ་ལ།

ད་གང་ཞིག་སྟོང་པ་ཉིད་ལ་འཇོག་མཉམ་པར་འཇོག་ཚུལ་མི་འདྲ་བ་བཅུ་ཡོད་པ་མེད་འགྲོའོ། དེ་བཞིན་མདོ་སྡེ་ས་བཅུ་པ་ལས་ས་ལྔ་པ་དེས་ས་དྲུག་པ་ལ་འཇུག་པ་ན་ཆོས་མཉམ་པ་ཉིད་བཅུས་འཇུག་གོ་ཞེ་ན་ཡང་མཉམ་པ་ལ་འཇུག་ཟེར་ཏེ་ཡང་ས་དྲུག་པ་ལ་འཕོས་དང་བྱེད་བཅུ་གང་ཞེ་ན་འདི་ལྟ་སྟེ་ཆོས་ཐམས་ཅད་མཚན་མ་མེད་པ་མཉམ་པ་ཉིད་དང་ཆོས་ཐམས་ཅད་མཚན་ཉིད་མེད་པ་མཉམ་པ་ཉིད་ཅེས། ད་འདི་གཉིས་མ་དེ་སྤྱི་ཡིན་པ་རེད་ཆོས་ཐམས་ཅད་མཚན་མ་མེད་པ་མཉམ་པ་དང་ཆོས་ཐམས་ཅད་མཚན་ཉིད་མེད་པ་མཉམ་པ་ཉིད་ཟེར་ཏེ་རེད་པ། ཆོས་ཐམས་ཅད་མཚན་མ་མེད་པ་མཉམ་པ་ཟེར་ཏེ་རང་གི་མཚན་ཉིད་གྲུབ་པས་ནི

པོ་སྐྱེ་བ་མེད་མེད་པ་ཡིན་ཙང་དངོས་པོའི་རྣལ་འབྱོར་ལ། འོ་དེའི་ཕྱིར་ད་འདུས་བྱས་ཀྱི་ཆོས་ལ་བྱ་ཡིན་པ་རེད་སྐྱེ་བ་མེད་པ་དང་མ་སྐྱེས་པ་དང་དེ་ཡང། ད་མ་འོངས་པའི་ཆོས་ལ་བྱ་ཡིན་ན་བསམ་པ་ཡོད། དབེན་པ་དང་ཟེར་དེ་འདས་པ་ལ་སྦྱར་ཡོད་དུས་གསུམ་བྱ་ཡིན་པ་རེད། འོ་གདོད་མ་ནས་རྣམ་པར་དག་པ་དང་སྤྲོས་པ་མེད་པ་ད་དེའི་གང་ག་ལ་དུག་སྲིན་རང་གི་མཚན་ཉིད་གྲུབ་པ་དེ་མར་ཁེགས་དགོས་མེད་འགྲོའོ་ཡང་སྦྱར་ནི་ཡ་ནི་མ། གདོད་མ་ནས་རྣམ་པར་དག་པ་དང་སྤྲོས་པ་མེད་པ་དང་བླང་བ་མེད་པ་དང་དོར་བ་མེད་པ་མཉམ་པ་ཉིད་དང་བཅས། འོ་ད་དུ་འདིའི་ཆེད་ནི་དགུ་ཡིན་པར་མཉམ་ཉིད་དགུ་བྱེད། ད་འདི།

བདེན་སྟོང། བདེན་སྟོང། བདེན་སྟོང་སྒྱུ་མ་ལྟ་བུ་གཟིགས་ཚུལ་བཤད་དེ། དཔེ་མི་འདྲ་བའི་ཆ་ཡིས་མ་འདོགས། འོ་ཐུགས་ཆེ། ཨང། ཐུགས་ཆེ། དང་ཞེས་གསུངས་པའི་ལུང་དེ་གསར་བའི་གཟིགས་ཚུལ་བསྟན་པ་ཡིན་ཏེ་ཆེས་མཐོའི་ཆོས་ཐམས་ཅད་སྒྱུ་མ་དང་ཞེས་སོགས་ཚིག་རྐང་བདུན་མ་གཏོགས་པའི་བདུན་མ་གཏོགས་པའི་ད་ཡ་ནི་དཔེ་བདུན་ཡོད་རེད་དེ་མ་གཏོགས་པའི་ལྷག་མ་རྣམས་ཀྱིས་མཉམ་གཞག་གི་སྐབས་སུ་ཡུལ་གཟིགས་ཚུལ་ད་གར་སྟོང་ཉིད་མངོན་སུམ་དུ་གཟིགས་ཚུལ་ཞེས་རེད་པ་དེ་གཟིགས་ཚུལ་དང། བདུན་པོ་དེ་རྗེས་ཐོབ་ཀྱི་གནས་སྐབས་སུ་ཡུལ་གཟིགས་ཚུལ་བསྟན་པ་བྱང་སེམས་ས་དྲུག་པ་བ་དེ་ག་སེ་ས་ལྔ་པ་དེ་ས་དྲུག་པ་ལ་སླེབས་དུས་ས་མཉམ་གཞག་ནས་མཉམ་གཞག་ཏུ་འཕོས་ཡོང་དུས་ས་ས་དྲུག་པར་ཡུལ་སྲིད་གཟིགས་ཚུལ་སྒོར་བའོ། ཐུགས་བཅས། ཚིག་རྐང་དང་པོ་གཉིས་ཀྱིས་ད་ཡ་གི་ཡ་གི། མདོར་བསྟན་འཆད་པར་ཡ་གི་ད་གི་སྤྱི་བཟོས་ཟེར་ཡ་དེ་ཆོས་ཐམས་ཅད་མཚན་མ་མེད་པ་མཉམ་པ་ཉིད་དང་མཚན་ཉིད་མེད་པ་མཉམ་པ་ཟེར་ཡ་དེ་འོ། ཚིག་རྐང་དང་པོ་གཉིས་ཀྱིས་མདོར་བསྟན་གཞན་རྣམས་ཀྱིས་རྒྱས་བཤད་ད་དེ་ནས་མ་སྒྱུ་མ་ལ་སོགས་པའི་བདུན་པོ་དེ་ཚུར་པི་བི་ད་ག་ཚོད་ཡོད་ན་ཅིག་སྒོར་བའོ་དེའི་རྒྱས་བཤད་རེད། ད་དེ་དང་པོ་གཉིས་མ་དེ་ཆོས་ཀྱི་མདོར་བསྟན་ཡིན་པ་ད་ཆོས་ཐམས་ཅད་མཚན་མ་མེད་པ་ཞེས་པ་དེ་གི

མཉམ་པ་ཉིད་དང་བཅས། དེ་ཡང་དེར་བལྟ། ཀུན་རྫོབ་པའི་ཆོས་གང་ཡིན་པ་གཟིགས་ངོར་བ་མ་ཐོབ་ས་ཅན། དོན་དམ་གྱི་ཆོས་དེ་གཟིགས་དེའི་གཟིགས་ངོར་ད་སྔོ་སེར་ལ་སོགས་པའི་མཚན་མ་ཐ་དད་པ་མེད་པར་ཟེར་ཏེ་ཀུན་རྫོབ་པའི་ཆོས་ལ་སྦྱར། དེ་གཟིགས་ངོར་མེད། དེའི་གཟིགས་ངོར་ལ་ཡོད་པའི་ཆོས་ཡོད་ན་དོན་དམ་བདེན་པ་ཡིན་པས་ཁྱབ། དགོས་ཐུགས་རྗེ་གཉིས་དང་བཅས། ཆོས་ཐམས་ཅད་མཚན་ཉིད་མེད་པ་ཞེས་པ་དེས་ཆོས་ཐམས་ཅད་རང་གི་མཚན་ཉིད་གྲུབ་པ་མེད་པ་མཉམ་པ་ཉིད་དང་དེ་དག་གང་ཇི་ལྟ་བའང་ཞར་བྱུང་བར་བ

ཁོ་རང་ག་རེ་སོགས་ལ་རྟོག་པས་བཏགས་རང་གི་མཚན་ཉིད་མ་གྲུབ་རྟོག་པས་བཏགས་ཙམ་ཡིན་པས་རང་གི་མཚན་ཉིད་མ་གྲུབ་པ་གཅིག་གིའོ། སྟོང་ཉིད་བཞག་དང་གཉིས་སོ། དེ་ཡི་གཞན་ནི་ཡུལ་སྟོང་པ་ཉིད་དེ་ཉིད་བཞག་ནས། བྱང་སེམས་ས་དྲུག་པ་བ་དེ་གི། ས་དྲུག་པ་ཐོབ་མ་ཐག་པ་དེ་ཚེ་ན་སྟོང་ཉིད་དེ་གཉིས་མོ་དེ་མངོན་སུམ་དུ་གཟིགས་པ་རེད། ཅེས་དེ་མདོར་བསྟན་བྱས། ད་དེ་དེ་གཉིས་མོ་དེ་མདོར་བསྟན་བྱས། རྒྱས་པར་བཤད་པ་ཡིན་ཏེ། ཅི་བདག་གཞན་མ་རྣམས་ནི་གྲུབ་ཟིན་མཉམ་པ་ཉིད་དུ་བསྟན་པ་ཡིན། གཞན་རྣམས་ཀྱིས་རྒྱས་པར་བཤད་པ་ཡིན་ཏེ། མ་འོངས་པའི་དུས་ཀྱི་དངོས་པོ་རྣམས།

ལུང་རིགས་སོགས་ཀྱིས་དག་གོ། རང་བཞིན་གྱིས་མ་གྲུབ་པའམ་རང་གི་མཚན་གྱིས་མ་གྲུབ་པ་གོ། ལུང་དང་རིགས་པས་སྔ་མ་རང་གི་མཚན་གྱིས་གྲུབ་མཁན་གཅིག་ལ། ཡང་གང་འཚམ་གཅིག་ལ་ལུང་རོལ་པོ་དང་རིགས་པར་བཟོས། གང་ཟག་གཅིག་ཡོང་ནས་དེ་རང་གི་མཚན་གྱིས་མ་གྲུབ་པ་དང་རང་བཞིན་མ་གྲུབ་པ་བཟོས་པ་དེ་འདྲས་མ་ཡིན་པ་བྱས་ནས་སངས་རྒྱས་འཇིག་རྟེན་དུ་བྱོན་ནའང་རེད་མ་བྱོན་ན་ཡང། ཁོ་རང་དངོས་པོ་ཁོ་རང་ཆོས་ཁོ་རང་གྲུབ་ཙམ་ཉིད་ནས་རང་བཞིན་གྱིས་མ་གྲུབ་པའི་ངོ་བོར་གྲུབ་པ་དང་རང་གི་མཚན་གྱིས་མ་གྲུབ་པའི་ངོ་བོར་གྲུབ་པ་ཡིན་ཙང་འཕྲལ་དུ་ལུང་རིགས་སོགས་ཀྱིས་བཅོས་པ་མ་ཡིན་པ།

བླང་དོར་ཐ་དད་པའི་གཉིས་སྣང་མེད་པ་དེ་ཆོས་ཅན། དེ་ལ་རང་གི་མཚན་ཉིད་གྲུབ་པ་ངེས་པར་དུ་བཞག་དགོས་ཡ་མི་འདུག་བ། བླང་དོར་ཐ་དད་མེད་པ་ཁོ་རང་རང་སྟོང་ཉིད་ཆགས་པའི་དེའི་གཟིགས་ངོ་ན་ཀུན་རྫོབ་པའི་བུམ་པ་མེད་པ་དེ་སྟོང་ཉིད་ཡིན་པ། དེ་གཅིག་པ་རེད་བ། མེད་པ་མཉམ་པ་ཉིད་དང། མཉམ་པ་མཉམ་པ་ཉིད་དམ། རང་གི་མཚན་ཉིད་གྲུབ་པའི་བླང་དོར་མེད་པ་མཉམ་ག་ལ་བྱ་ན་འགྲིག་འདུག་ག་ལ་བྱ་ན་འགྲིག་འདུག་དེ་བླང་དོར་མེད་པ་མཉམ་པ་ཉིད་ཟེར་ཡས་ཀོ། མཉམ་གཞག་དེའི་གཟིགས་ངོར། བླང་དོར་ཐ་དད་པ་མེད་པ་ཀོ། སྟོང་ཉིད་ལ་བཞག་ན་འགྲིག་གི་འདུག་ཡང་མེད་ན་ནི་ཆོས་ཐམས་ཅད་རང་གི་མཚན་ཉིད་ཀྱིས་གྲུབ་པའི་བླང་དོར་མེད་པ་ཡིན། ཆོས་དེའི་ནང་ལ་བླང་བྱ་དང་དོར་བྱའི་སྐད་ཆ་བཤད་རྒྱུ་ཡོད་ཀྱང་རང་གི་མཚན་ཉིད་གྲུབ་པའི་བླང་བྱ་དང་དོར་བྱ་མེད་པ་འདྲ་འདྲ་ཡིན། ག་ལ་བྱ་ན་འགྲིག་གི་འདུག་ཅེས་དེ་ག་རེ་མགོ་བོ་ཆེའི་གདོད་མ་ནས་མཉམ་པ་ཉིད་དང་ཟེར་དེ་འོ་དེ་གདོད་མ་ནས་མཉམ་པ་ཉིད་དང་ཟེར་དེ་ག་ལ་བྱ་ན་འགྲིག་མཉམ་བཞག་གི་གཟིགས་ངོ་དེ་ལ་བླང་བྱ་དང་དོར་བྱ་གཉིས་པོ་དེ་མེད་པ་ལ་བྱ་ན་འགྲིག་རང་གི་མཚན་ཉིད་གྲུབ་པའི་བླང་དོར་མེད་པ་མཉམ་པ་ག་ལ་བྱ་ན་འགྲིག།

དེ་བཞིན་དུ་ཞེས་པ་དེ་དེ་སྒྲ་བསྙགས་ས་དེ་འདས་མ་ཐག་པ་ལ་བསྙགས་དགོས་བ་ཡིན་ཙང། འདུས་བྱས་ཀྱི་ཆོས་ཐམས་ཅད་ཟེར་འོ་དེ་ལ་བསྙགས་རྒྱུ་རེད་མ་གཏོགས་ས་ཆེན་ཆོས་ཐམས་ཅད་རང་བཞིན་གྱིས་མ་སྐྱེས་པ་ལ་ཆོས་ཐམས་ཅད་ལ་བསྙགས་ན་ཆོས་དེ་རང་བཞིན་གྱིས་མ་སྐྱེས་པ་དེ་སྟོང་ཉིད་མ་ཡིན་པའི་ཕྱིར་མཉམ་བཞག་གི་གཟིགས་ངོར་ཡོད་པ་བསྟན་པ་མ་ཡིན་པའི་ཕྱིར་ནི། མ་སྐྱེས་པའོ་ཆོས་ཐམས་ཅད་རང་བཞིན་གྱིས་མ་སྐྱེས་པ་དེ་མཉམ་བཞག་དེའི་གཟིགས་ངོར་ཡོད་པ་བསྟན་པ་མ་ཡིན་ཏེ་དེའི་གཟིགས་ངོར་རང་བཞིན་གྱིས་མ་སྐྱེས་པ་དེ་ཡིན་པ་ཆོས་ཐམས་ཅད་རང་བཞིན་གྱིས་མ་སྐྱེས་པ་དེ་རང་བཞིན་གྱིས་གྲུབ་པས་མ་སྐྱེས་པ་དེའོ།

ཚིག་ནི་ལབ་དུས་ཟེར་བདེན་པར་གྲུབ་པར་སྣང་ཡང་བདེན་པར་མ་གྲུབ་པ་དོན་དང་སྒྱུ་མ་ལྟ་བུ་ཟེར་དང་ཟེར་ཡ་རེད། ཡིན་ན་ཡང་ཁོ་བདེན་པར་མ་གྲུབ་པའི་བུམ་པ་ཡིན་པར་གཟིགས་པ། བདེན་པར་མ་གྲུབ་པའི་ཀ་བ་ཡིན་པར་གཟིགས་པ་སོགས་ཐུགས་སུ་མ་འཆར་གོང་མེད་འགྲོ། གང་བྱས་དེའི་ཚེ་ན་ཐ་སྙད་ཕྲ་མོ་དེ་རྟོགས་པ་ཡིན་པ་རེད། འདུག་སེ་བདེན་པར་མ་གྲུབ་པ་སྒྱུ་མ་སོགས་དང་འདྲ་བར་གཟིགས་པའི་གཞུང་བཞིན། རྣོ་ཞིང་ཞེས་པ་དེས་རྣོ་ཞིང་རྗེས་སུ་མཐུན་པའི་ཟེར་འདུག་བ། འོ་ས་དྲུག་པའི་ཡེ་ཤེས་དེ་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་མྱུར་བར་བསྟན་པ་ཡིན་ཙང། རྗེས་སུ་མཐུན་པ་ཞེས་པ་དེ

བྱུང་ན་ལམ་རིམ་ཆེན་མོ་དེ་དེའི་ནང་ལ་ལྷག་མཐོང་ཆེན་མོའི་ཁ་ཐུག་འདི་དཔེ་ཆ་ལ་བལྟ་དགོས་ཤག་ད་ལྟ་ང་རང་ཚོའི་འདིའི་སྤྱི་དོན་ནང་དེ་རྒྱས་པོ་ཞིག་གསུངས་ཤག། ཨོ་ཧོ་འདུག་ཟེར་དང་པོ་ལ་གཉིས་ཁྱབ་ཆེ་བ་བཀག་པ་དང་ཁྱབ་ཆུང་བ་བཀག་པ་གཉིས་དང་པོ་ལ་ཕྱོགས་སྔ་མ་བརྗོད་པ་དང་དེ་བཀག་པ་གཉིས་ཞེས་དང་པོ་ལ་ཚོ་འདི་ཁ་ཅིག་ད་ཚོ་ཁྱབ་ཆེ་བ་དེའི་ཁས་ལེན་དེ་ལ་ཕལ་ཆེར་བརྒྱད་ཡོད་པའི་བཟོ་འདྲ་ཡོང་ཡོད་བསམ་གྱིས། དེ་ལ་བལྟས་ཡོང་དུས་ཚོ་ལྷག་མཐོང་ཆེན་མོའི་ནང་ལ་བལྟས་ཡོང་དུས་བརྒྱད་ཡོད་པའི་བཟོ་འདྲ་འདུག་བསམ་གྱིས་ད་གང་ཅི་འདི་ནས་ཁོ་རའི་ཁས་ལེན་མང་པོ་བྱས་ཨ་རེ་ཁུ་འབྲུག་ཁུ་ཨ་རོ་ཨ་ཁས་ལེན་མང་པོ་བྱས་དང་པོ་ལ་ཁ་ཅིག་ཅེས་ཁ་ཅིག་དེ་དེ་རེད་དགག་བྱ་ཁྱབ་ཆེ་བ་དེ་རེད།

ཡིན་ཏེ། དེ་ལྟར་མ་ཡིན་ན་ཞེས་དང། གཟུགས་ནི། དེ་སྟོང་ཉིད་རྟོགས་པའི་རིགས་པས་ཟེར་དེ་དཔེར་ན་ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་ལྟ་བུ་ལ་སྦྱར་ན་འགྲིག་ཡོད་དོ། དེ་སྐྱེའོ། སྟོང་ཉིད་གཟིགས་པ་དེའི་ཚེ་ན་གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་ཐམས་ཅད་བཀག་པ་རེད། དེ་ལྟར་མ་ཡིན་ན་སྐྱོན་ག་རེ་ཡོད་ན། གཟུགས་སོགས་ཀྱི་ཆོས་རྣམས་དབུ་མའི་རིགས་པས་དཔྱད་བཟོད་དུ་གྲུབ་དགོས་འདུག་ཞེས་པ་རེད། དབུ་མའི་རིགས་པས་དཔྱད་བཟོད་དུ་གྲུབ་ན་བདེན་གྲུབ་ཆགས་འགྲོ་འདུག་ང་ཚོས་མཐར་ཐུག་དཔྱོད་པའི་རིགས་པས་དཔྱད་བཟོད་དུ་གྲུབ་ན་བདེན་གྲུབ་ཡིན་དགོས་ཟེར་བྱས་པ་རོ་ཁོ་དེ་ག་འདྲ་པོ་ཞིག་ལབ་དགོས་ཏེ་འདྲ་པོ་འདྲ་པོ་རེ་བཞག་རོགས་ཟེར་བ་རེད། འོ་འདུག་བྱས་ནས། ཡིན་ན་ཡང་ཁོས་དེ་མཐར་ཐུག་དཔྱོད་པའི་རིགས་པས་དཔྱད་བཟོད་དུ་གྲུབ་ན་བདེན་གྲུབ་ཡིན་དགོས་ཀྱང་མཐར་ཐུག་དཔྱོད་པའི་རིགས་པས་དཔྱད་མ་བཟོད་ན་མཐར་ཐུག་དཔྱོད་པའི་རིགས་པས་བཀག་པས་ཁྱབ་ཀྱི་མ་ར་བ། ཁོས་མ་རྟོགས་ན་མེད་པ་རྟོགས་པ་ཁྱབ་ཀྱི་མ་ར་བ། མཐར་ཐུག་དཔྱོད་པའི་རིགས་པ་ཟེར་ན་ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་ལྟ་བུར་བྱ། དེས་གཟུགས་ནས་རྣམ་མཁྱེན་ཆོས་ཐམས་ཅད་བཀག་པ་རེད་བཀག་པ་ཡིན་པ་འོ་ཁོས་མ་རྟོགས་པར་སོང་ཙང་བསམ་བློ་བཏང་སྟེ་རང་ལུགས་ལ་ཁོས་མ་རྟོགས་ན་ཁོས་བཀག་པས་ཁྱབ་ཀྱི་མ་ར་བ་བཀག་པ་ཟེར་དུས་ཁོས་མེད་པ་རྟོགས་དགོས་ར་བ་བློ་དགོས་དེ་མ་ཁྱབ་བྱེད་དེ་འདྲ་ཁོང་རང་གིས་དེ་གསུང་གི་ཡོད་མ་རེད། ཆོས་ཐམས་ཅད་བཀག་པ་ཡིན་ཏེ་དེ་ལྟར་མ་ཡིན་ན་གཟུགས་སོགས་ཀྱི་ཆོས་རྣམས་དབུ་མའི་རིགས་པས་དཔྱད་བཟོད་རེད་དཔྱད་བཟོད་མ་རེད་ཟེར་གྱི་རེད་དཔྱད་བཟོད་ན་བདེན་གྲུབ་འགྱུར་ཟེར་ད་ས་དང་གི་རེད་བ། དཔྱད་མི་བཟོད་ན་དབུ་མའི་རིགས་པས་མ་བཀག་ཟེར་ཏེ་སྐད་ཆ་དེ་མ་ཤོད་ད་ཟེར་ད་རང་ལུགས་ལ་དབུ་མའི་རིགས་མཐར་ཐུག་དཔྱོད་པའི་རིགས་པས་དཔྱད་མི་བཟོད་ན་དབུ་མའི་རིགས་པས་བཀག་པས་མ་ཁྱབ་རེད་བ་མཐར་ཐུག་དཔྱོད་པའི་རིགས་པས་བཀག་པས་མ་བསྐྱབས་རེད་བ། འོ་ཐུགས་ཆེ། བཀག་པའི་ཕྱིར་དེ། གཅིག་བྱས། ད་ཁས་ལེན་གཅིག་རེད་ད་ཁོ་རང་གི་དེ་ཁོ་རང་ཁོ་རང་རང་གི་རིག་པས་གཅིག་ལྟ་སར་གཅིག་བཏང། ཅེས་བྱས་ནས་བག་གི་རིག་པ་གཅིག་བཟོས་ནས་ཏག་ཏག་གཅིག་བྱས་ནས་ཁས་ལེན་ད་མ་སོང་ན་གཅིག་ཁས་ལེན་པ་རེད་དེ་གཅིག་བྱས། ད་གཞན་ཡང། ཞེས་གཟུགས་སོགས་ཀྱི་ཆོས་རྣམས་དབུ་མའི་རིགས་པས་བཀག་པ་ཡིན་པར་ཐལ་གཟུགས་སོགས་ཀྱི་ཆོས་རྣམས་ཡོད་པ་དང་མེད་པ་དང་ཡོད་མེད་གཉིས་ཀ་དང་གཉིས་ཀ་མ་ཡིན་པ་གང་རུང་དུ། འོ། གང་རུང་དུ་མ་འདུས་པ་ནི་ཡོད་མ་རེད། ཆོས་ཡིན་ན་གཞི་གྲུབ་ན་རེད་གཞི་གྲུབ་ན་ཡོད་པ་དང་མེད་པ་དང་ཡོད་མེད་གཉིས་ཀ་དང་གཉིས་ཀ་མ་ཡིན་པ་གང་རུང་དེ་དག་རང་ལུགས་ལའང་དགོས་པ་རེད། མཐའ་བཞི་པོ་གང་རུང་དུ་དགོས་པ་རེད། འོ། མ་འདུས་པ་མེད། ཅེས། དེའི་བཞི་པོ་དེ་ངེས་དོན་གྱི་གསུང་རབ་ཕལ་ཆེར་ལ་བཀག་པའི་ཕྱིར་ས་དེ་སྲིད་ཀྱི་རོ་ཀུན། ཆོས་ཐམས་ཅད་དབུ་མའི་རིགས་པས་བཀག་པ་ཡིན་པར་ཐལ། ཆོས་གང་དང་གང་ཡིན་ན་ཡང། རྡུལ་ཕྱིན་ཅི་ཆོས་གང་དང་གང་ཡིན་ན་ཡང་ན་ཡོད་པ་མེད་པ་ཡོད་མེད་གཉིས་ཀ་གཉིས་ཀ་མ་ཡིན་པ་གང་རུང་བཞི་པོ་ནང་ལ་མ་འདུས་མཁན་གྱི་ཆོས་མི་འདུག་ཡིན་ཙང་དེའི་བཞི་པོ་དེ་ངེས་དོན་གྱི་གསུང་རབ་ཕལ་ཆེར་ནང་ལ་བཀག་འདུག་བ། དེ་བཀག་པ་ཡིན་ཙང།

ཡོད་པར་བཟུང་ན་རྟག་ལྟ་ཟེར་བཀག་སྟངས་གོ་དེ་རེད་རེད་པ་ང་རང་ཚོ་མཐའ་བཞི་དང་བྲལ་ཟེར་གཅིག་ཟེར་གྱི་ཡོད་རེད་བ་ཁོའི་བསམ་བློ་སྟངས་དེ་རེད་བ་མཐའ་བཞི་དང་བྲལ་དེ་ཡོད་ལྟ་དང་མེད་ལྟ་དང་གཉིས་ཀ་དང་གཉིས་ཀ་མ་ཡིན་པ་ཟེར་འོ་དེ་བཞི་དང་བྲལ་བ་དེ་ལ་ཟེར་གྱི་ཡོད་རེད་གཞན་ཡང་འདོད་ས་དེ་འདྲ་བཟུང་སོང་ན་ཡོད་ལྟ་བཟུང་ན་ནི་ཡོད་པ་བཟུང་ན་ནི་རྟག་ལྟ་ལ་ལྷུང་འགྲོ་བ་རེད་རེད་བ་བུམ་པ་ལྟ་བུ་དེ་ཡོད་པ་ཡིན་པ་བཟུང་སྟེ་ཧ་ཁས་ལེན་པའམ་འོ་དེ་བྱས་ན་ནི་རྟག་ལྟ་རེད་འགྲོ་བ་རེད་བུམ་པ་མེད་པ་ཁས་ལེན་ན་ཆད་ལྟ་དེ་ད་ཡིན་ག་བྱེད། དཔེར་ན་ལས་འབྲས་ལ་སྦྱར་རོ། ལས་འབྲས་མེད་པ་ཁས་ལེན་ན་ཆད་ལྟ་རང་ཡིན་ཐག་ཆོད་རང་ལུགས་ལ། ཡིན་ན་ཡང་ལས་འབྲས་ཡོད་པ་ཁས་ལེན་ན་རྟག་ལྟར་ལྷུང་གི་མ་ར་བ་ཁོའི་ལས་འབྲས་ཡོད་པ་ཁས་ལེན་ན་རྟག་ལྟ་ལ་ཁས་ལེན་རེད། དེ་གཉིས་ཀྱི་དབུས། ཆད་ལྟ་དང་མེད་ལྟ་བཟུང་ན་ཆད་ལྟ་དང་དེ་གཉིས་ཀྱི་དབུས་ན་བ་ཡང་མི་གནས་པ་གསུངས་པའི་ཕྱིར་རེ་རེ་ནས་མེད་ན་གཉིས་ཀ་མེད་པས་ཁྱབ་འགྲོ་ར་བ། དེར་ཐལ་མདོ་ལས། ཡོད་མིན་མེད་མིན་གཉིས་ཀ་ད་དེ་ལུང་དེ་དྲང་དགོས་རེད་ཆོས་ཐམས་ཅད་བཀག་སོང་བ་རེད། དབུ་མའི་རིགས་པས་བཀག་པ་གོ། གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཐམས་ཅད་དབུ་མའི་རིགས་པས་བཀག་པ་ཡིན་ཏེ། ཡོད་མེད་ཀྱི་མཐའ་བཞི་པོ་གང་རུང་དུ་ཁས་ལེན་ན། ཡོད་མེད་ཀྱི་ཆོས་བཞི་འདུག་བ། ཡོད་མེད་ཀྱི་རིགས་པ་བཞི་འདུག་འོ། དེ་བཞི་པོ་གང་རུང་གཅིག་ཏུ་ཁས་ལེན་ན་མཐའ་ལ་ལྷུང་བས་ཁྱབ་པ་ཡིན་པར་ཐལ་མདོ་ལས་དེ་འདྲའི་གསུངས་འདུག། ཡོད་མིན་མེད་མིན་ཆོས་ཐམས་ཅད་ཡོད་པ་ཡང་མ་ཡིན་མེད་པ་ཡང་མ་ཡིན། གཉིས་ཀ་མིན་པ་ཡང་མ་ཡིན།

ཞེས་འོ་དེར་གཞལ་དུ་ཆོས་ཐམས་ཅད་ཡོད་ཡོད་པ་མ་ཡིན་མེད་མེད་པ་མ་ཡིན་གསལ་བྱེད་སྐྱེ་མེད་ཀྱི་བདེན་པར་བ་ཧུ་རར་དགག་བྱ་ཁྱབ་ཆེ་བ་དེ་ཆོས་ཐམས་ཅད་ཡོད་ཡོད་པ་མ་ཡིན་མེད་མེད་པ་མ་ཡིན་གསུང་རྒྱུ་བར་ཡོད་པ་ཡིན་ན་རྟག་ལྟ་མེད་པ་ཡིན་ན་ཆད་ལྟ་ལྷུང་དུ་དང་གཉིས་ག་ཡིན་པ་ཁས་ལེན་ན་དེ་ནི་རེ་རེ་ནས་ཁས་མ་ལེན་པ་ཡིན་ཡོད་རེ་རེ་ནས་ཁས་མི་ལེན་པའི་ཕྱིར་གཉིས་ག་ཁས་ལེན་མི་ཆོག་བར་གཉིས་ག་མ་ཡིན་པ་ཡང་མ་ཡིན་ཅེས་འོ་ཐུག་ཚེ་ཐང་འདིས་ཁོ་རང་ཚོ་དེ་གསུང་བར་ང་རང་ཚོ་ཤའམ་ཚོ་དེ་ནི་བདེ་པོ་ཅིག་རང་ཡོད་པར་གཉིས་ག་མ་ཡིན་པ་མ་ཡིན་གསལ་ཏེ་བདེ་པོ་ཅིག་རང་ཡོད་པ་མ་རེད་ཁོ་ལ་ཧམ་པ་ཅིག་རྒྱབ་ཆད།

མེད་པས་སྲིད་པ་འདི་ལས་མིན་ཟེར་འོ་མེད་ལྟ་ལ་ཁས་ལེན་ན་དེ་ནི་དམྱལ་བ་དང་དེ་ཚོ་ལ་སྐྱེས་ནས་འཁོར་བ་ལས་སྐྱེ་བ་འཁོར་བ་ལས་གྲོལ་གི་མ་རེད། དངོས་དང་དངོས་མེད་ཡོངས་ཤེས་པས་ཟེར་དུས་ཐ་དད་རེད། ཡོད་པ་མ་ཡིན་པ་དང་མེད་པ་མ་ཡིན་པ་གཉིས་པོ་དེ་ཤེས་ན་འོ་དེ་ནི་བདག་ཉིད་ཆེན་པོ་རྣམ་པར་གྲོལ་ལོ་སྲིད་པ་ནི་འཁོར་བ་ལས་གྲོལ་གི་རེད། དེ་ཡང་ལུང་དེ་ཁས་ལེན་དགོས་རེད་རིགས་པ་འགྲུབ་ན། དགོངས་པ་འགྲེལ་སྟངས་འདྲ་གི་ཡོད་མ་རེད་པ།

དཀོན་བརྩེགས་ལས་ཀྱང་འོད་སྲུང་ཡོད་ཅེས་བྱ་བ་དེ་ནི་མཐའ་གཅིག་གོ། མེད་ཅེས་བྱ་བ་དེ་ནི་མཐའ་གཉིས་སོ་ཞེས་གཅིག་ཅེས། ཡོད་དང་མེད་པ་འདི་ཡང་མཐའ་ཡིན་ཏེ། ཡོད་པ་ཁས་ལེན་ན་ཡང་ཆོས་ཡོད་པ་ཁས་ལེན་ན་མཐའ། མེད་པ་ཁས་ལེན་ན་མཐའ། གཙང་དང་མི་གཙང་འདི་ཡང་མཐའ་ཡིན། དེའི་ཕྱིར་གཉིས་ཀྱི་མཐའ་ནི་ཡོངས་སྤངས་ནས། མཁས་པས་དབུས་ལའང་གནས་པར་ཡོང་མི་བྱེད། གཉིས་ཀ་མ་ཡིན་པ་ཡང་མ་ཡིན། གཉིས་ཀ་མ་ཡིན་པ་ཡང་མ་ཡིན། དེ་ལ་སེམས་ཡིན་པ་རེད། ཅེས་དང་རྩ་ཤེ་ལས། གལ་ཏེ་སྟོང་མིན་ཅུང་ཟད་ཡོད། སྟོང་པའང་ཅུང་ཟད་ཡོད་པར་འགྱུར། སྟོང་མིན་ཅུང་ཟད་ཡོད་ན། སྟོང་པ་མིན་སྟོང་པའང་ཅུང་ཟད་ཡོད་པར་འགྱུར། མི་སྟོང་ཅུང་ཟད་ཡོད་མིན་ན། སྟོང་པ་ཡོད་པར་ག་ལ་འགྱུར་ཞེས་གསུངས་ཤིང་ལུང་དེ་ཅིག། དེ་ཅི་ཞེས་འདུག་ཟེར་ན། འོ་དེའི་སྒྲུབ་ནི་དེ་ག་རེ་ཡིན་པ་ཁས་ལེན་གསུངས། དང་པོ་དེ་གི་ཁས་ལེན་གོ་སླ། ཆོས་ཐམས་ཅད་གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཐམས་ཅད་དབུ་མའི་རིགས་པས་བཀག་པ་རེད། གཉིས་པ་དེ་ལ། ཆོས་ཐམས་ཅད་ཡོད་མེད་ཀྱི་མཐའ་བཞི་པོ་གང་དུ་ཁས་ལེན་ན་ཡང་རྟག་དང་ཆད་མཐར་འོ་མཐའ་ལ་ལྷུང་འགྲོ་བ་རེད་ཁས་ལེན་རྒྱུ་ཡོད་པ་མ་རེད་དེ་ཅིག།

ཡོད་ཕྱིན་ཆད་ལ་ད་མཐའ་བཞི་པོ་གང་རུང་དུ་བདག་ལས་སྐྱེ་བ་དང་གཞན་ལས་སྐྱེ་བ་དང་གཉི་ག་ལས་སྐྱེ་བ་དང་རྒྱུ་མེད་ལས་སྐྱེ་བ་གང་རུང་གཅིག་ཏུ་ཁས་ལེན་དགོས་ཇི་སྐད་དུ་དངོས་པོའི་སྐྱེ་བ་དེ་ཡོད་ཕྱིན་ཆད་ལ། འོ་སྐྱེ་བ་ལ་མཐའ་བཞི་རུ་ཁ་ཚོན་ཐག་བཅད་ནས་སྐད་ཆ་བྱས་ནས་མི་ལ་རྟགས་གསལ་བཏང་ཡོང་དུས་ཙང་དབུ་མ་ཐལ་འགྱུར་བས་མི་ལ་ཕར་རྟགས་གསལ་དབུ་མ་རང་རྒྱུད་པ་འདྲ་བོ་གཞན་གཤམ་མ་ཚོ་གྲངས་ཅན་ལྟ་བུ་ལ་རྟགས་གསལ་བཏང་ཡོང་དུས་ཙང་སྐྱེ་བ་ཁོ་མྱུ་གུ་སྐྱེ་བ་ཁོ་ཡོད་ན་མཐའ་བཞི་གང་རུང་དུ་སྐྱེ་བ་ཡོད་དགོས་རེད་ཟེར་ཐག་བཅད་ནས་བཏང་ཡོང་གི་འདུག་བ།

དངོས་པོའི་སྐྱེ་བ་ཡོད་པར་མི་འཐད་པ་དང་དེ་ལ་མཐའ་བཞི་པོ་གང་རུང་ལས་སྐྱེ་བ་ཁ་ཚོན་ཆོད་པ་གང་དེ་གང་རུང་ལས་སྐྱེ་བ་ཐ་སྙད་ཙམ་དུ་མེད་པའི་ཕྱིར་མེད་པ་དང་འཇུག་པའི་ནང་ལ་གཞན་ལས་སྐྱེ་བ་འཇིག་རྟེན་ལས་ཀྱང་མེད་ཅེས་དང་སྐུའི་ཐ་མ་ཐ་མ་སྟེ་བདག་སྐྱེ་དང་གཞན་སྐྱེ་གཉིས་ཀ་དེ་བདག་སྐྱེ་དང་གཉིས་ཀ་ལས་སྐྱེ་བ་རྒྱུ་མེད་ལས་སྐྱེ་བ་དང་ག་ནས་ཡོད་དེ་གཞན་ལས་སྐྱེ་བ་ལས་འཇིག་རྟེན་ལས་ཀྱང་མེད་ཅེས་གསུངས་འདུག་བ་ཅི། དེ་ཉིད་སྐབས་སུ་རིགས་པ་གང་ཞིག་གིས་བདག་དང་གཞན་ལས་སྐྱེ་བ་རིགས་མིན་པའི་རིགས་དེས་ཐ་སྙད་དུ་ཡང་རིགས་མིན་པས་ཁྱོད་ཀྱི་སྐྱེ་བ་གང་གིས་ཡིན་པར་དེ་དག་མཐའ་བཞིའི་སྐྱེ་བའི་གྲུབ་དོན་འདིར་བདག་ག་སོགས་རབ་དོན་བསྡུ་འདིར་མ་ངེས།

ཨོ་དེ་མ་སྐྱེས་དེ་ལ་སྐྱེ་བའི་རང་བཞིན་ཡོད་ད་རང་ལུགས་བྱས་ན་དེ་འདྲ་མ་རེད་འོ་རྐྱེན་ལ་རག་ལས་གང་དེ་སྟོང་པར་བཤད་གང་ཞིག་སྟོང་གང་ཞིག་སྟོང་ཉིད་ཤེས་དེ་བག་ཡོད་ཡིན་ཟེར་ཨོ་དེ་རྒྱུ་རྐྱེན་ལས་མ་སྐྱེས་པ་ཤེས་སོང་ན་དེ་བག་དང་ལྡན་པ་ཆགས་འགྲོ་བ་རེད་ཟེར་ལུང་དེ་དྲུག་ད་སྔ་ཕྱི་མ་ཅན་ད་དྲུག་པ་དེ་ལ་ཡིན་མ་འགྲོ་གཟུགས་སོགས་ཀྱི་ཆོས་རྣམས་དོན་དམ་དུ་མེད་པས་མེད་གོ་མི་ཆོད་ཐ་སྙད་དུ་ཡོད་པས་ཡོད་གོ་ཆོད་པ་ཡིན་པ་ད་རང་ལུགས་ལ་དེ་རེད་བ། དོན་དམ་དུ་མེད་པས་མེད་གོ་མི་ཆོད་པ་རེད། ཆོས་ཐམས་ཅད་དོན་དམ་དུ་མེད་རེད་དེ་མེད་པ་མ་རེད་བ། ཐ་སྙད་དུ་ཡོད་པ་ཡོད་ཟེར་གི་གོ་ཆོད་པ་རེད་བ་དེ་ཟེར་དགོས་རེད་འོ་ཆོས་ད་དེ་འདོད་ན་ཁོས་མི་ལྟ་ས་སྙིང་རྗེ་པོ་བཏང་དགོས་རེད་དོན་དམ་དུ་མེད་པས་མེད་གོ་མི་ཆོད་ཐ་སྙད་དུ་ཡོད་པས་ཡོད་གོ་ཆོད་ན་དོན་དམ་དང་ཐ་སྙད་གཉིས་ནང་ནས་ཁྱོད་རང་ཚོ་ཐ་སྙད་རྩ་ཆེ་བ་བྱེད་ཉེན་དེ་རེད་འདུག་བ་དེ་ངས་ཚོད་ད་ངེས་དོན་ལ་མི་རྟོན་དྲང་དོན་ལ་རྟོན་ཉེན་དེ་རེད་འདུག་བ་ས་ད་ས་དང་པོར་རྟོན་པ་བཞི་ག་རེད་ཆོས་བ་ད་གཟུགས་སོགས་ཀྱི་ཆོས་རྣམས་དོན་དམ་དུ་མེད་ཀྱང་ཡོད་པ་ཁས་ལེན་མཁན་ཁྱོད་རང་ཚོ་ཡིན་པའི་ཕྱིར་འདོད་ན་བློ་གྲོས་མི་ཟད་པའི་མདོ་ལས། རྟོན་པ་བཞི་དེ་རེད་གང་ཟག་ལ་མི་རྟོན་ཆོས་ལ་རྟོན།

འོ་དེར་དེ་ཡིན་དུས་ཙམ་རྣམ་ཤེས་འཁྲུལ་བ་དང། ཡེ་ཤེས་མ་འཁྲུལ་བ་གཉིས་ཀྱི་ནང་ནས་རྣམ་ཤེས་འཁྲུལ་བའི་ངོར་ཡོད་ན་ཡོད་གོ་ཆོད་པ་ཡིན་ན། ཡེ་ཤེས་མ་འཁྲུལ་བའི་ངོར་མེད་ན་མེད་གོ་མི་ཆོད་པ་ཡིན་ན་རྣམ་ཤེས་འཁྲུལ་བ་དེ་རྩ་ཆེ་བ་དང་ཡེ་ཤེས་མ་འཁྲུལ་བ་དེ་རྩ་ཆུང་བ་ཆགས་རེད་བ། འོ་དེ་ཡིན་དུས་ཙམ་རྣམ་ཤེས་ལ་མི་རྟོན་ཡེ་ཤེས་ལ་རྟོན། ཡེ་ཤེས་ལ་མི་རྟོན་རྣམ་ཤེས་ལ་རྟོན་གྱི། དངོས་པོའི་གནས་ཚུལ་ལ་བྱས་ན་རྣམ་ཤེས་ལ་མི་རྟོན་ཡེ་ཤེས་ལ་རྟོན་ཟེར་གོ། ཞེས་གསུངས་པའི་ཕྱིར། འོ་ཐུགས་རྗེ་ད་དེ་ན་བྱས་ན་ག་ཚོད་འདུག་བདུན་འདུག་དྲུག་འདུག་ལ།

ང་ཚོ་ཡར་ནས་མར་ཡོང་དགའ་བྱས་ན་དྲང་དོན་ལ་བློ་བཀལ་ན་འགྲིག་གི་མ་རེད་ངེས་དོན་དེ་ལ་བློ་བཀལ་དགོས་རེད་ཞེས་ཟེར་ཡོར་བ་རྣམ་ཤེས་འཁྲུལ་བ་ལ་བློ་བཀལ་དུ་རུང་གི་མ་རེད་ཡིད་རྟོན་དུ་རུང་གི་མ་རེད་ཡེ་ཤེས་མ་འཁྲུལ་བ་ལ་ཡིད་རྟོན་དུ་རུང་གི་རེད་ཅེས་ཨོ་གཏུགས་བྱེད་དེ་ནི་ག་རེ་ཡིན་ན་ཚིག་ལ་ཡིད་རྟོན་དུ་རུང་གི་མ་རེད་དོན་དེ་ལ་ཡིད་རྟོན་དགོས་རེད་ཟེར་དེ་ཟེར་ཡོར་བ་ཚིག་མཛེས་པོ་ཡོད་པ་ཙམ་གྱིས་མ་ཡིན་ཚིག་ཟ་འདྲ་ཆགས་པོ་ཡོད་པ་དེ་ལ་ག་རེ་ཚུར་བློས་ཐག་མ་སོང་ན་བཀལ་ཆོག་གི་མ་རེད་ཁོ་ཚིག་མཛེས་པོ་རང་མི་འདུག་ན་དོན་དག་ཁོ་ཏག་ཏག་འདུག་ན་ཁོ་རང་ལ་བློ་བཀལ་ན་འགྲིག་གི་རེད་ཟེར་ཡོར་བ།

དེ་ལ་དེ་རྣམས་ཀྱི་ནང་ནས་ཁ་ཅིག་ཆོས་ཐམས་ཅད་ཡོད་པ་མ་ཡིན་ནོ་ཞེས་ཟེར། ཡོད་པ་མ་ཡིན་ཟེར་གྱི་ཡོད་རེད་བ། ཡོད་པ་ཁས་ལེན་ན་མཐར་ལྷུང་འགྲོ་བ་རེད་བསམ་པ་ཡིན་ཏེ། ཟེར་རོ། ཁ་ཅིག་ཐ་སྙད་དུ་ད་ཡང་གཅིག་རེ་སྙིང་རྗེ་བོ་ཞིག་རེད་བ་ག་རེ་ཁོའི་གཤམ་མ་འདི། ཐ་སྙད་དུ་ཡོད་པས་ཐ་སྙད་དུ་ཡོད་པའི་གོ་ཆོད་ཐ་སྙད་དུ་ཡོད་པས་ཐ་སྙད་དུ་ཡོད་པ་སྨྲ་ཞིང། དེ་ལ་ཐ་སྙད་དུ་ཡོད་པས་ཡོད་གོ། ཆོད་དམ། ག་ས། ཡོད་གོ་ཆོད་དམ། མི་ཆོད་ཞེས་པ་ན་ཐ་སྙད་དུ་ཡོད་པས་ཐ་སྙད་དུ་ཡོད་གོ་ཆོད་དོན་དམ་དུ་མེད་པས་དོན་དམ་དུ་མེད་གོ་ཆོད་པར་འདོད། ཞེས་པའི་དཔེ་སྙིང་རྗེ་བོ་ལ་ཡང་དེ་ལྟར་རོ། དེ་འདྲ་ཨ་ལས་དེ་འདྲ་མ་ལབ་ད་ངས། ཐ་སྙད་དུ་ཡོད་ན་ཡོད་གོ་ཆོད་མི་ཆོད་དང། ཡོད་གོ་ཆོད་མི་ཆོད་དྲིས་ཀྱི་ཡོད་མ་རེད་ཐ་སྙད་དུ་ཡོད་ན་ཐ་སྙད་དུ་ཡོད་པས་ཡོད་གོ་ཆོད་མི་ཆོད་དྲིས་ཀྱི་མེད། ཟེར་ན་ཨ་ལས་དེ་འདྲ་མ་ལབ་ད་ཐ་སྙད་དང་དོན་དམ་གང་རུང་གཅིག་སྐད་ཆ་མ་བཤད། སྤྱི་བཏང་དེ་འདྲ་ཡོད་གོ་ཆོད་དང་མེད་གོ་ཆོད་ཟེར་བའི་སྐད་ཆ་ཤོད་ས་ཡོད་མ་རེད་ཟེར་ལབ་རེད་སྐུ་ལས་ཀྱང་རང་འགྲོ་ས་མེད་ཐ་སྙད་དུ་ཡོད་པ་ཟེར་ཡང་ཁོ་རང་ལ་ཡག་ཡག་མེད་ན་དོན་དམ་དུ་ལབ་ཤོད་དེ་གཉིས་གང་གཅིག་གཅིག་དང་མ་འདྲེས་པ་ལ་ཡོད་དང་མེད་ཟེར་བའི་སྐད་ཆ་རྩ་ནས་ཤོད་ས་ཡོད་མ་རེད་དེ་ལས་འགལ་བ་ཡིན་པ་རེད། དོན་དམ་དུ་མེད་པས་མེད་གོ་ཆོད་ཟེར་ཐ་སྙད་དང་དོན་དམ་གང་གིས་ཀྱང་ཁྱད་པར་མ་བྱས་པར་སྤྱིར་ཡོད་དང་མེད་དྲིས་ན་ཨ་ལས་དེ་ལ་སྐད་ཆ་དེ་མ་ཤོད་བྱས་རེད་འདི་གཉིས་གང་རུང་ལ་མ་འདུས་པའི་ཆོས་ཅིག་སྐད་ཆ་དྲིས་དེ་བཟོ་འདྲ་དེ་མ་ལབ་དང་ཟེར་ཡོད་རེད་འོ་དྲི་བ་སྐྱོན་ཅན་རེད་བྱས་པ་ཟེར་བའང་འདུག་ཟེར་རེད།

འགོག་བྱེད་ཀྱི་རིགས་པ་དེས་ས་སོ་སོ་ཁོ་རང་ཚོ་ཁོ་རང་ཚོ་གཡས་གཡོན་པ་རྒྱུ་མཚན་རེ་རེ་ཁོས་ལུང་རེ་རེ་དྲངས་ནས་ཡོང་གི་འདུག་བ་འོ་ཁོ་ཚོ་དེ་ཁྱེད་རང་གི་སྐད་ཆ་དེ་ལྟ་ས་འགྲོ་གི་མི་འདུག་ཟེར་ལ་འགོག་བྱེད་ཀྱི་རིགས་པ་དེ་རིགས་པ་ལྟར་སྣང་དུ་བསྟན་པ་གཉིས་དང་པོ་ལ་ཐལ་འགྱུར་བའི་ཁྱད་ཆོས་ཀྱི་གཙོ་བོ་ངོས་བཟུང་བ་དང། འོ་དེ་རིགས་པ་དེས་ཇི་ལྟར་བཀག་པའི་ཚུལ་བཤད་པ་དང་གཉིས་ད་དང་པོ་ཐལ་འགྱུར་ཁྱད་ཆོས་གཙོ་བོ་དེ་ལ་ག་རེ་ཟེར་ན་དགག་པའི་དམ་བཅའ་བཞི་དང་སྒྲུབ་པའི་དམ་བཅའ་བཞི་ཟེར་ཅིག་རེད་བ་ཡན་ལག་གི་དམ་བཅའ་དེ་ལ་རྒྱལ་སྲས་སུ་གྲོལ་བ་ཡན་ལག་ཏུ་བའི་དམ་བཅའ་འདི་བས་དེ་འདྲའི་རང་དེ་གྲངས་ཀ་ཡོད་དང་ཡོད་ཆོག་གི་རེད་དེ། གྲངས་ཀ་དེ་འདྲ་ལ་ཐག་གཅོད་དེ་ལས་ལྷག་པ་མེད་དེ་མི་བཟོ་ན་ག་འདྲ་ཡིན་ནམ་མི་ཤེས། འོང་འདུག་ཤིག་དང་པོ་ཐལ་འགྱུར་ཁྱད་ཆོས་ངོས་བཟུང་བ་ལ། ཨ་ནི། ཐལ་འགྱུར་བ་རྣམས་ནི་རིགས་པ་དྲུག་ཅུ་པ་ལས་དགེ་བ་འདིས་སྐྱེ་བོ་བསོད་ནམས་ཡེ་ཤེས་ཚོགས་ཀྱི་བསོད་ནམས་ཡེ་ཤེས་ལས་དམ་པ་སྐུ་གཉིས་ཐོབ་པར་ཤོག་ཅེས་གསུངས་པ་ལྟར། ཐེག་ཆེན་གྱི་རིགས་ཅན་རྣམས་ཀྱི་དོན་དུ་གཉེར་བྱའི་མཐར་ཐུག་པ་ནི་ཆོས་གཟུགས་ཀྱི་སྐུ་གཉིས། ཟུང་དུ་འཇུག་པ་དེ་ཉིད་ལགས། དེ་ཐོབ་པ་ལ་ལམ་དུས་སུ་ཚོགས་གཉིས་ཚོགས་གཉིས་ལས་འབྲས་བུ་རེ་བ། དེར་གཞི་ལམ་འབྲས་གསུམ་གྱི་རྣམ་གཞག་ཏུ་བཤད། དེ་ལ་ཐལ་འགྱུར་གྱི་གཞི་ལམ་འབྲས་གསུམ་གྱི་རྣམ་གཞག་དེ་ལ། ཨོ་ཧོ། འབྲས་དུས་སུ་ཆོས་གཟུགས་ཀྱི་སྐུ་གཉིས་ཞེས་ཟུང་དུ་འཇུག་པ་དེ་བྱས། ལམ་དུས་སུ་ཚོགས་གཉིས་ཟུང་དུ་འབྲེལ་བ་དེ་བྱས། གཞི་དུས་སུ་བདེན་གཉིས་ཀྱི་རྣམ་གཞག་ཕྱིན་ཅི་མ་ལོག་པར་ཤེས་པ་དེ་བྱས་འོ་དེ་གསུམ་ཡོང་དགོས་རེད། ད་མ་ནི་ཡག་ཡོང་གི་ཡོད་ན། དང་པོ་མ་ནི་རྩད་གཅོད་དང་མ་སོང་ན་བྱེད་ཡས་ཁོ་ལ། གཞི་དུས་དང་ལམ་དུས་དང་འབྲས་དུས་ཟེར་བ་དེ་གཞི་དུས་ཞེས་པ་དེ་ལམ་དུ་མ་ཞུགས་པའི་གནས་སྐབས་གང་ཡིན་པའི་གནས་སྐབས་དེ་ལ། རྩད་གཅོད་ཡིན་ན་འགྲོ་ལས་སྐབས་ཤེས་གང་ཡིན་ན་དེ་ལ་གཞི་དུས་ཟེར་ལ། ལམ་དུ་ཐོག་མ་ནས་ཞུགས་པ་ནས། དེ་ནི་སངས་མ་རྒྱས་པའི་བར་གྱི་དེའི་གནས་སྐབས་དེ་ལ་ལམ་དུས་སུ་སངས་རྒྱས་པ་དེ་སུ་ན་འབྲས་དུས་སུ་འོ་ད་དེ་བཤད་དགོས་ཡོད་མ་རེད། འོ་ཐུགས་ཆེ། མ་ནི་ཡང་ཡོང་གིན་ན་འདུག་ཨ། དེ་ཡང་གཞི་དུས་སུ་ལྟ་བ་གཏན་ལ་འབེབས་པ་ན་བདེན་གཉིས་ཀྱི་རྣམ་གཞག་ཕྱིན་ཅི་མ་ལོག་པ་གཏན་ལ་འབེབས་པ་ལ་རག་ལས་པ་ཡིན་ཏེ། ཁོ་ཡག་པོ་ཅིག་ཤེས་སོང་ན། ད་ལམ་གྱི་གནས་སྐབས་སུ་ཐབས་ཤེས་ཟུང་དུ་འབྲེལ་བ་ཁོ་ཡོང་གི་ཡོད་པ་ཡིན་པ་ཐབས་ཤེས་ཟུང་དུ་འབྲེལ་བ་ཁོ་བྱུང་ན་ཚོགས་གཉིས་ཟུང་དུ་འབྲེལ་བ་ཁོ་འབྱུང་འབྱུང་བ་ཡིན་པ་རེད་བ།

དགེ་སྡིག་དང་ག་རེ་ཡིན་ན་དེའི་སོ་སོ་ལ་རྒྱུ་སོ་སོ་ལས་འབྲས་བུ་སོ་སོར་འབྱུང་བ་ཁོ་ལ་ངེས་པ་ངེས་པ་མ་རྙེད་ན་ཟེར་བས་དེ་ངོ་སོ་གསུམ་པའི་ཡིད་ཆེས་མ་རྙེད་ན། ངེས་པ་རྙེད་པ་ཟེར་ཡིད་ཆེས་རྙེད་པ་རེད། དེ་ལ་ནི་བསོད་ནམས་ཀྱི་ཚོགས་བསགས་པ་ལས་གཟུགས་སྐུ་གཉིས་འབྱུང་བ་ལ་ངེས་པ་རྙེད་ཀྱི་མ་རེད་ཅེས་རྙེད་ཀྱི་མ་རེད་ཅེས་པ་རེད། འོན་ཏོ། གཟུགས་སྐུ་གཉིས་ཀྱི་རྒྱུ་བསོད་ནམས་ཀྱི་ཚོགས་གསོག་པ་ལ་གུས་པར་གྱུར་པ་མ་རེད་ད་དེར་ཁོ་ལ།

འདུག་ཟེར་ག་བ་མེད་པའི་ཕྱིར་རང་བཞིན་གྱིས་གྲུབ་པ་རྡུལ་ཙམ་ཡང་མེད་པར་ལྟ་བའི་འཇིག་རྟེན་ལས་འདས་པའི་ལྟ་བ་དེ་རྒྱུད་ལ་སྐྱེས་པ་ལ། རྒྱུ་སོ་སོ་ལས། འབྲས་བུ་སོ་སོ་མ་འཆོལ་བར་འབྱུང་བར་ལྟ་བའི་འཇིག་རྟེན་པའི་ལྟ་བ་དེ་སྔོན་དུ་འགྲོ་དགོས་ཏེ་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཟེར་གྱི་འདུག་བ། རྒྱུ་དགེ་བ་ལ་བརྟེན་ནས་འབྲས་བུ་བདེ་བ་རྒྱུ་མི་དགེ་བ་ལ་འབྲས་བུ་སྡུག་བསྔལ་འབྱུང་བའི་རྟོག་གེ་འདིའོ། ག་སོགས་ཁས་ལེན་པའི་ཁས་ལེན་དེ་ལ་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཡིན་ན་ཟེར་གྱི་འདུག་བ་དེར་དུས་རྒྱུན་བོ་རང་གར་ཟིག་ན་མི་ཤེས། སྔོན་དུ་འགྲོ་དགོས་ཏེ་དེ་རྫོད་དང་གང་པོ་རྣམས་ལ་སྟོན་དགོས་འདུག་བ།

འོ་བསོད་ནམས་ཀྱི་ཚོགས་རྣམས་གསོག་དགོས་རེད་ཅེས། འོ་ག་རེ་ཟེར་རང་བཞིན་གྲུབ་པ་རྡུལ་ཙམ་ཡང་མེད་པར་ལྟ་བའི་འཇིག་རྟེན་ལས་འདས་པའི་ལྟ་བ་ཀྱང་རང་བཞིན་མ་གྲུབ་པ་རྟོགས་བར་བ། རང་བཞིན་མ་གྲུབ་པ་རྟོགས་པར་བྱེད་པ་ལ་བསོད་ནམས་ཀྱི་ཚོགས་གསོག་པ་སྔོན་དུ་འགྲོ་དགོས་རེད་ཅེས། ཕྱི་མ་དེ་ལ་བརྟེན་ནས་བསོད་ནམས་ཀྱི་ཚོགས་རྫོགས་པ་གསོག་པ་འབྱུང་བའི་ཕྱིར་ཟེར་ད་རེད་བ་རྒྱུ་སོ་སོ་ལ་བརྟེན་ནས་འབྲས་བུ་སོ་སོ་ཏག་ཏག་འབྱུང་བ་ཁོ་ཧ་གོ་སོང་ན

ལས་འབྲས་དང་རྒྱུ་འབྲས་འདྲ་པོ་འདྲ་པོ་ཞིག་འདུག་པ་ད་གང་ལ་ལས་འབྲས་ཟེར་ན་དགེ་བ་དང་དགེ་བ་ལས་འབྲས་བུ་བདེ་བ་མི་དགེ་བ་ལས་འབྲས་བུ་སྡུག་བསྔལ་བྱུང་ཙང་དེ་ལས་འབྲས་ཟེར་འདུག་པ་འོ་དེ་འདྲ་བྱས་ཕྱི་མ་དེ་ལ་བརྟེན་ནས་སོང་ཞིང་དེ་ལྟར་མདོ་ལས། འཇིག་རྟེན་པ་ཡི། ཡང་དག་ལྟ། མི་གང་སུ་ལ་ཡོད་གྱུར་པ་ད་ག་རེ་ཟེར་ན་རྒྱུ་སོ་སོ་ལས་འབྲས་བུ་སོ་སོ་མ་འཆོལ་བར་འབྱུང་རྒྱུ་དགེ་སྡིག་ལས་འབྲས་བུ་བདེ་སྡུག་འབྱུང་བ་ཏག་ཏག་མ་འཆོལ་བ་རྟོགས་པའི་ལྟ་བ་དེ་ལ་འཇིག་རྟེན་པ་ཡི་ཡང་དག་ལྟ། དེ་མི་སུའི་རྒྱུད་ལ་ཡོད་པར་གྱུར་པ་དེ་ལ་ནི། དེ་ནི་བསྐལ་པ་སྟོང་རྣམས་སུ་ངན་འགྲོར་འགྲོ་བར་མི་འགྱུར་རོ་ཞེས་གསུངས་པའི་ཕྱིར་རོ། ལྟ་བ་དང་པོ་ལ་འཕགས་རྒྱུད་ཀྱི་ལྟ་བ་དང་མ་ཁྱབ་ཀྱི་ཡ་གི་ཡ་གི་རེད་པ་རང་བཞིན་གྱིས་གྲུབ་པའི་རྡུལ་ཙམ་ཡང་མེད་པ་ལྟ་བུའི་ལྟ་བ་ལ་འཇིག་རྟེན་ལས་ལྟ་བ་འཇིག་རྟེན་ལས་འདས་པའི་ལྟ་བ་ཟེར་ཡ་རེད་ཟེར་ན་ཡང་འཇིག་རྟེན་ལས་འདས་པ་ཞེས་པ་དེ་ད་འདྲ་མི་འདྲ་ལ་གོ་དགོས་རེད། འཇིག་རྟེན་ལས་འདས་པ་དང་འཇིག་རྟེན་པ་དང་འཇིག་རྟེན་ལས་འདས་པ་ཟེར་ཏེ་སྟོང་ཉིད་རྟོགས་མྱོང་བ་དང་མ་མྱོང་བའི་ཆ་ནས་འཇིག་རྟེན་པ་དང་འཇིག་རྟེན་ལས་འདས་པ་བཞག་སྟངས་གཅིག་འཕགས་པ་དང་སོ་སོའི་སྐྱེ་བོའི་ཆ་ནས་བཞག་སྟངས་གཅིག་འོ་འདུག་སེ་བྱས་ནས་བཞག་སྟངས་བཞི་བ་བྱས་ལ་ལྟ་བ། དང་པོ་ལ་འཕགས་རྒྱུད་ཀྱི་ལྟ་བ་དང་ཕྱི་མ་ལ་སོ་སྐྱེའི་རྒྱུད་ཀྱི་ལྟ་བ་ཡིན་པས་མ་ཁྱབ་སྟེ་ཅེས་འཇིག་རྟེན་པའི་ཀུན་འཇིག་རྟེན་ཀུན་རྫོབ་བདེན་པ་དང་དམ་པའི་དོན་གྱི་བདེན་པའོ་ཞེས་གསུངས་པ་ལྟར། བདེན་གཉིས་ལ་བརྟེན་པའི་དབང་དུ་བྱས་པའི་ཕྱིར་རོ། ཟེར་འོ་བྱས་ཙང་དེ་ཟེར་འདུག་པ་ཡང་བཞག་སྟངས་ཅིག་འདི་འདྲ་འདུག་ཟེར། འཇིག་རྟེན་ལས་འདས་པའི་ལྟ་བ་དང་འཇིག་རྟེན་པའི་ལྟ་བ་ཟེར་ཏེ། ཀུན་རྫོབ་ཀྱི་རྣམ་གཞག་ཁས་ལེན་པ་དེ་ལ་འཇིག་རྟེན་པའི་ལྟ་བ། དོན་དམ་གྱི་རྣམ་གཞག་ཁས་ལེན་པའི་ལྟ་བ་དེ་ལ་འཇིག་རྟེན་ལས་འདས་པའི་ལྟ་བ་འོ་འདུག་སེ་བཞག་སྟངས་ཅིག་འདུག་ཟེར།

ཐར་པ་དེ་ཡང་ཐོབ་མི་ནུས་ཏེ་སློབ་དཔོན་ཀླུ་སྒྲུབ་ཀྱི་ཐུན་མོང་མ་ཡིན་པའི་བདེན་གཉིས་ཀྱི་རྣམ་གཞག་ལས་ཕྱི་རོལ་དུ་གྱུར་པ་རྣམས་ལ་ཞི་བ་མྱང་འདས་ཐོབ་པའི་ཐབས་མེད་གར་བྱས་ཙང་རང་གི་མཚན་ཉིད་མ་གྲུབ་པ་རྟོགས་པའི་ཐབས་ཤེས་དེ་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ལ་མ་བརྟེན་པར་དུ་རྩ་བ་ཉིད་ནས་ཡོད་མ་རེད་པ་འོ། འདུག་སེ་མེད་པའི་ཕྱིར་དེ་ལྟར་འཇུག་པ་ལས་སློབ་དཔོན་ཞེས་ཕྱི་རོལ་གྱུར་ཡང་དེ་དག་ཀུན་རྫོབ་ཏུ་ཡིན་པས་ཡང་དེ་ལ་ཡང་མེད་པའོ་ཞེས་གསུངས་པའི་ཕྱིར་རོ། བརྗོད་བྱ་རང་ལུགས་ལ་སོ་སོ་རང་བཞིན་གྱིས་གྲུབ་པ་དབུ་མའི་རིགས་པས་བཀག་ནས། རྒྱུ་འབྲས་ལ་སོགས་པའི་བྱ་བྱེད་ཀྱི་རྣམ་གཞག་འཐད་པའི་རྒྱུ་མཚན་རང་བཞིན་གྱིས་མ་གྲུབ།

ད་ག་རུ་རྟེན་འབྱུང་དང་སྟོང་པ་གཉིས་པོ་དེ་གཅིག་གིས་གཅིག་ལ་ཕན་ཚུན་གྲོགས་སུ་འགྲོ་དགོས་རེད་ཟེར་བ་གྲོགས་སུ་འགྲོ་དགོས་ཟེར་ནས་ལྷོར་ཡང་དག་བསྒྲིགས་ཡོད་པ་བྱས་ད་གཉིས་པ་ཇི་ལྟར་བཀག་པའི་ཚུལ་བཤད་པ་ལགས་སོ་ཁོ་རང་གིས་བཞག་མཁན་རིགས་པ་དགག་བྱ་ཁྱབ་ཆེ་བ་འདིར་རྒྱུ་མཚན་མང་པོ་ཅིག་དང་ལུང་མང་པོ་ཅིག་དྲངས་ནས་སོ་སོ་ག་ཁས་ལེན་མང་པོ་ཅིག་མཁས་གྲུབ་པ་རེད་དེ་དེས་ཀྱི་དབུ་མའི་རིགས་པ་ཐལ་འགྱུར་བའི་ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་བཀག་པ་རེད་ཟེར་འོ་ད་བཀག་པ་ཡིན་པ་གོ་ཤེས་ཡོང་དུས་ཙང་ཁྱོད་ཀྱིས་རིགས་པ་དེས་ཐལ་འགྱུར་བའི་ཁྱད་ཆོས་གཙོ་བོ་བཀག་པ་ཡིན་ཏེ་ཐལ་འགྱུར་བས་ག་རེ་ཁས་ལེན་གྱི་འདུག་ཟེར་ན། རང་བཞིན་གྱིས་མ་གྲུབ་པའི་རྒྱུ་མཚན་གྱིས་བྱ་བྱེད་ཀྱི་རྣམ་གཞག་འཐད་ཟེར་གྱི་འདུག་པ། དེའི་རྒྱུ་མཚན་གྱིས་རང་བཞིན་གྱིས་མ་གྲུབ་པ་དེ་དག་གཅིག་གིས་གཅིག་ལ་ཕན་བྱས་ནས་རང་བཞིན་གྱིས་མ་གྲུབ་པ་ཡིན་ཙང་ཨ་ནི་བྱ་བྱེད་ཀྱི་རྣམ་གཞག་འཐད་ཀྱི་འདུག་བྱ་བྱེད་ཀྱི་རྣམ་གཞག་འཐད་པ་ཡིན་ཙང་རང་བཞིན་གྱིས་མ་གྲུབ་ཟེར་ཕར་གཅིག་ལ་ཚུར་གཅིག་ལ་དགོས་རོ་གཉིས་ཀ་ལའོ། འདུག་སེ། འོ་འདུག་སེ་བྱེད་དེ། དེའི་རྒྱུ་མཚན་གྱིས་དཔེར་ན་རང་བཞིན་མ་གྲུབ་པ་རྟོགས་པ་ཡིན་ཙང་ཨ་ནི་ལམ་སང་རྟོགས་པའི་གནས་སྐབས་དེ་རང་ན་གང་ཞེས་ཏེ་དེ་ནི་ཐ་སྙད་དུ་ཡོད་པ་དེ་འཇོག་ཤེས་ཡ་ཐ་སྙད་དུ་ཡོད་པ་དེ་རྟོགས་ཐུབ་ན་དེ་ནི་རང་བཞིན་མ་གྲུབ་པ་རྟོགས་ཐུབ་པ་གཅིག་གཅིག་ལ་ཕན་གྲོགས་སུ་འགྲོ་བ་ཡིན་ཙང་དེ་ཡིན་པ་རེད། འོ་འདུག་སེ། ཅེས། ཁྱོད་ནི་ག་རེ་ཁས་ལེན་དགོས་ཚོར་རང་བཞིན་གྱིས་མ་གྲུབ་པའི་རྒྱུ་མཚན་གྱིས་རྒྱུ་འབྲས་ལ་སོགས་པ་ཡོད་པ་མ་ཡིན་ཟེར་འདུག་པ་ཞེས་ས་ལ་བ་ར་བ་ཡ་གན། ཆོས་དང་ཡོད་པ་ཡིན་པ་མི་སྲིད། འོ་ཡོད་པ་མ་ཡིན་པ་དང། དེ་དག་ཡོད་པ་ཡིན་ན་རང་བཞིན་གྱིས་གྲུབ་པར་འདོད་དགོས་པའི་ཕྱིར་ལབ་སོང་ང། ཡོད་པ་ཡིན་ན། རྟག་ལྟ་དང་མེད་པར་སོང་ན་ཆད་ལྟ་ཞེས་ལབ་ཚར་ཡིན་ཙང་རང་བཞིན་གྱིས་མ་གྲུབ་ན། ཨ་ནི། གང་སོང་རང་བཞིན་གྱིས་གྲུབ་ན་རང་བཞིན་གྱིས། རང་བཞིན་གྱིས་མ་གྲུབ་ན་རྩ་མེད་རེད་གྲུབ་དགོས་ཀྱི་འདུག། ཡོད་ན་ནི་རང་བཞིན་གྱིས་གྲུབ་དགོས་ཀྱི་འདུག་ཟེར་འོ་ཐུགས་ཆེ་ནི་ད་གང་ཞིག་ལྡོག་ཤེས་ན་གར་ཞོག་ཞོག་ཞེས་མི་ལ་ཟེར་ན་རང་བཞིན་གྱིས་གྲུབ་པ་དང། རང་བཞིན་གྱིས་ཡོད་པ་དང་ཡོད་པ་གཉིས་ཁ་ཁ་འབྱེད་མི་ཤེས་རང་བཞིན་གྱིས་མེད་པ་དང་མེད་པ་གཉིས་ཁ་ཁ་འབྱེད་མི།